དེ་རིང་ལས་རིམ་ཁག་གི་ཐོག་མར། Sweden གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས Sweden གྲོས་ཚོགས་སུ་བོད་དོན་དང་འབྲེལ་བའི་གྲོས་འཆར་གསུམ་བཏོན་གནང་བ་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་བསྒྲུབ་རྒྱུ་དང་རྒྱུད་སྨད་གྲྭ་ཚང་གི་འཆད་ཉན་གསར་གཏོད་གནང་བ་ཁག་མུ་མཐུད་རྒྱུན་འཁྱོངས་གནང་རྒྱུའི་དགོངས་གཞི་ཡོད་སྐོར་གསར་དུ་བསྐོ་གཞག་བྱུང་བའི་རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་ཀྱིས་གསུངས་པའི་སྐོར་ཞིག་དང། དེ་ནས་ཐའེ་ཝན་ནང་རྒྱ་ནག་དང་འབྲེལ་བའི་ཉམས་ཞིབ་པའི་ཚོགས་འདུ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་སྟེང་གི་རྒྱ་ནག་ཅེས་པའི་སྟེང་བོད་རིགས་ཉམས་ཞིབ་པ་ཞིག་མཉམ་ཞུགས་ཀྱིས་བོད་དོན་སྐོར་གཏམ་བཤད་གནང་བའི་སྐོར་དང། ཡང་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང། ཉེ་དུས་མོན་ཡུལ་གྱི་སྤྲུལ་སྐུ་རྣམ་གསུམ་གྱི་ཡ་གྱལ་ལྷ་རྒྱལ་རིན་པོ་ཆེའི་སྐུ་འཕྲེང་བཅུ་པ་ཆེན་པོ་མཆོག་གདན་ས་ཆེན་པོ་དགའ་ལྡན་དུ་སྤྲུལ་སྐུའི་ཆོས་ཞུགས་མཛད་སྒོར་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་ཆེད་བཅར་ཞུས་པ་སོགས་ཀྱི་སྐོར་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། ཐེངས་འདིའི་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང། ཨ་མི་རི་ཀའི་ཁ་ལི་ཧྥོ་ནི་ཡ་མངའ་སྡེའི་ནང་རྟེན་གཞི་བྱས་པའི་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་ངོས་ནས་བོད་པའི་གཞོན་སྐྱེས་ཚོར་ལྷ་མོའི་འཁྲབ་གཞུང་གི་སློབ་ཁྲིད་གནང་བཞིན་ཡོད་པའི་སྐོར། འགན་འཛིན་ཚེ་རིང་དབང་མོ་ལགས་སུ་བཀའ་འདྲི་ཞུས་པ་ཞིག་དང། མཇུག་ཏུ་བཅར་འདྲི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་གི་ཡོད། Sweden གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས Sweden གྲོས་ཚོགས་སུ་བོད་དོན་དང་འབྲེལ་བའི་གྲོས་འཆར་གསུམ་བཏོན་གནང་འདུག་དེ་ཡང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། Sweden གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས Sweden གྲོས་ཚོགས་སུ་བོད་དོན་དང་འབྲེལ་བའི་གྲོས་འཆར་ཨང་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་དགུ་དང་ཉིས་སྟོང་ཉིས་བརྒྱ་བཅུ་མེད་བདུན། ཉིས་སྟོང་བཞི་བརྒྱ་བཅུ་མེད་གཉིས་བཅས་བཏོན་གནང་བའི་ནང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་གནད་དོན་དང། Sweden གཞུང་ནས་རྒྱ་ནག་གཞུང་མཉམ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་བཙན་དབང་གིས་བོད་ཕྲུག་ཕ་མ་དང་ཁ་བྲལ་བཏང་ནས་གཏན་འཇགས་སློབ་གྲྭར་བཙན་ཁྲིད་བྱ་བཞིན་པའི་གནད་དོན། དེ་བཞིན་བོད་མིའི་སྐུ་ཚབ་དང་ལྷན་དུ་གྲོས་མོལ་སླར་གསོ་བྱ་རྒྱུར་འབྲེལ་མོལ་བྱ་དགོས་པ་དང་སི་ཝེ་ཏེན་གཞུང་ནས་ཡོ་རོབ་མཐུན་ཚོགས་དང་མཉམ་ལས་ཀྱིས་ཡོ་རོབ་མཐུན་ཚོགས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་བསྐོ་གཞག་གནང་ཕྱོགས་སྐོར་གྲོས་འཆར་གསུམ་དེའི་ནང་འཁོད་འདུག་འདི་ལོའི་ཕྱི་ཟླ་དགུ་པའི་ནང་སི་ཝེ་ཏེན་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ལྕམ Margareta Cederfelt ཡིས་དབུ་ཁྲིད་པའི་གྲོས་ཚོགས་འཐུས་མི་བདུན་བོད་མིའི་དམངས་གཙོའི་དུས་ཆེན་གྱི་གཞུང་འབྲེལ་སྐུ་མགྲོན་དུ་བཞུགས་སྒར་རྡ་རམ་ས་ལར་ཆེད་ཕེབས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་ཡོད་པ་མ་ཟད་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དང་མཇལ་མོལ་གནང་ཡོད་པ་རེད། དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཅུ་པའི་ནང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཐེངས་དང་པོ་སུའི་ཏན་དུ་གཞུང་འབྲེལ་ཕྱོགས་ཕེབས་གནང་ཡོད་པ་དང་སྐབས་དེར་སུའི་ཏན་གྱི་སྲིད་བློན་གསར་པ་བསྐོ་བཞག་དང་སུའི་ཏན་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པ་སླར་གསོ་གནང་བའི་སྐབས་དང་འཁེལ་ཡོད་པ་རེད། གཞན་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཟླ་བ་བཅུ་གཅིག་པའི་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གོ་སྒྲིག་འོག་བོད་མི་མང་སྤྱི་འཐུས་རྣམ་པ་གསུམ Sweden དུ་ཕྱོགས་ཕེབས་གནང་ཡོད་པ་རེད། ཧོང་ཀོང་གི་དམངས་གཙོ་དོན་གཉེར་འཐབ་རྩོད་པ Agnes Chow ཡིས་གཏའ་མ་བཞག་སྟེ་གློད་གྲོལ་བྱུང་བའི་ཁེ་ན་ཏར་བྲོས་བྱོལ་ཕྱིན་པས་ཧོང་ཀོང་གཞུང་གིས་ཁོ་མོ་ཕྱིར་ལོག་མ་བྱས་ཚེ

གཞི་རྩའི་ཧོང་ཀོང་ནང་གི་དམངས་གཙོ་དོན་གཉེར་བའི་འཐབ་རྩོད་པ་ཚོར་གཞུང་གིས་དྲག་གནོན་བྱས་པའི་རྐྱེན་གྱིས་མི་མང་པོ་ཧོང་ཀོང་གི་གྲོང་ཁྱེར་ནས་བྲོས་ཏེ་རྒྱལ་ཁབ་གཞན་དུ་སྐྱབས་བཅོལ་དུ་འགྲོ་དགོས་བྱུང་ཡོད་ཅིང། རྒྱ་ནག་གིས་བཙན་སྐུལ་བྱས་པའི་རྒྱལ་ཁབ་ཀྱི་བདེ་སྲུང་ཁྲིམས་ལུགས་དེས་འགྲོ་བ་མིའི་ཐོབ་ཐང་དང་རང་དབང་ཐོག་ལ་ཤུགས་རྐྱེན་ཐེབས་པར་བརྟེན་རྒྱ་ཆེའི་སྐྱོན་བརྗོད་བྱས་ཡོད་པ་རེད། ཧོང་ཀོང་གི་འགོ་ཁྲིད་ཇཱོན་ལི་ཡིས་ཨེག་ནིས་ཆའོ་ནི་ཕྲ་མ་ཞིག་རེད་ཅེས་བཤད་དེ་ཚེ་གང་པོར་ཁོ་མོ་ཁྲིམས་ལས་ཐར་ཐབས་མེད་པ་ཞིག་རེད་ཅེས་ཉེན་བརྡ་བཏང་ཡོད། ལོ་འདིར་ཧོང་ཀོང་གི་ཉེན་རྟོག་པས་ཕྱི་རྒྱལ་དུ་ཡོད་པའི་ལས་འགུལ་བ་འགའ་ཤས་འཛིན་བཟུང་བྱེད་རྒྱུའི་བཀའ་ཁྱབ་བཏང་བ་དང། ཁོང་ཚོའི་ཅ་དངོས་གང་བྱུང་དུ་བཀག་སྡོམ་བྱས་ཡོད། ཨེག་ནིས་ཆའོ་ཡིས་བྲོས་བྱོལ་དུ་འགྲོ་རྒྱུའི་ཐག་གཅོད་བྱས་པ་དེས་ཧོང་ཀོང་ནང་གི་དམངས་གཙོ་དོན་གཉེར་བའི་འཐབ་རྩོད་པ་ཚོར་ད་ལྟ་དཀའ་ངལ་འཕྲད་བཞིན་ཡོད་པ་དང་ཁོང་ཚོའི་སྨྲ་བརྗོད་རང་དབང་ལ་བཀག་སྡོམ་བྱས་ཡོད་པ་གསལ་སྟོན་བྱས་ཡོད་འདུག། བོད་མི་མང་སྤྱི་འཐུས་ཁག་སོ་སོས་རྒྱ་གར་གྱི་མཐོ་རིམ་མི་སྣ་མཇལ་འཕྲད་ཀྱིས་བོད་དོན་རྒྱབ་སྐྱོར་ཡོང་བར་ཞུ་སྐུལ་གནང་བཞིན་ཡོད་པ་རེད་འདུག་ཟླ་འདིའི་ཚེས་བཞི་རེས་གཟའ་ཟླ་བའི་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་དབུ་འཛུགས་གནང་སྟེ་ལྡི་ལི་ས་གནས་ཀྱི་གྲོས་ཚོགས་ཀྱི་ཚོགས་གཙོ་དང་འཐུས་མི། སྲིད་དོན་ཚོགས་པ་ཆེ་ཁག་གི་མི་སྣ་བཅས་དང་མཇལ་འཕྲད་གནང་སྟེ་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་གནང་འདུག།

དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་ཐོག་སྟེང་གནས་ཚུལ་བཀོད་པར་གཞིགས་ན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་དེ་ཡང། བོད་མི་མང་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་དང་སྤྱི་འཐུས་ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ལགས་སྤྱི་འཐུས་དགེ་བཤེས་ཨ་ཀྲོང་རིན་རྒྱལ་མཚན་ལགས་བཅས་ལས་གྲུབ་པ་ཞིག་ཡིན་པ་རེད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུས་ཡོད། རྒྱ་ནག་ནང་གི་ཕྱི་རྒྱལ་ཡུལ་སྐོར་བར་ཐོངས་མཆན་ཞུ་མི་དགོས་པའི་འགྲུལ་བཞུད་ཆོག་པའི་སྲིད་ཇུས་གསར་པ་དེས་རྒྱ་ནག་ནང་ཕྱི་རྒྱལ་གྱི་ཡུལ་སྐོར་བ་མང་དུ་ཕྱིན་ཡོད་པའི་གནས་ཚུལ་ཐོན་འདུག་ཡང་རེས་གཟའ་མིག་དམར་ཏེ་ཕྱི་ཚེས་ལྔ་ཉིན་རྒྱ་ནག་གི་ཕྱི་འབྲེལ་ལས་ཁུངས་ཀྱིས་ཐོངས་མཆན Visa ཞུ་མི་དགོས་པའི་སྲིད་ཇུས་དེའི་ཐོག་ནས་རྒྱ་ནག་ནང་ཕྱི་ནས་ཡུལ་སྐོར་བ་ཡོང་མིན་ཐོག་གྲུབ་འབྲས་གསལ་པོ་ཐོན་ཡོད་པ་དང་དེའི་ཐོག་ནས་ཡུལ་སྐོར་བ་ཚོ་འགྲོ་སྐྱོད་ལས་སླ་རུ་གཏོང་ཡོད་པ་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱིས་འགྲེལ་བརྗོད་བྱས་འདུག། རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝུན་པིན་གྱིས་གསར་འགོད་ལྷན་ཚོགས་ཤིག་གི་ཐོག་རྒྱ་ནག་གིས་ཐོངས་མཆན་ཝི་ཛ་ཞུ་མི་དགོས་པའི་སྲིད་བྱུས་སྐོར་བཅར་འདྲི་དང་ལེན་ཞུ་སྐབས་སྲིད་བྱུས་དེ་མུ་མཐུད་ལག་བསྟར་བྱེད་བཞིན་ཡོད་པ་མ་ཟད་ཐོངས་མཆན་ཝི་ཛ་གི་སྲིད་བྱུས་དེའི་ཐོག་མུ་མཐུད་དེ་དགོས་ངེས་ཀྱི་ཆ་རྐྱེན་དང་མཐུན་རྐྱེན་བསྐྲུན་པའི་ཐོག་ནས་ས་མཚམས་ཕན་ཚུན་འགྲོ་སྐྱོད་བྱེད་པར་སྟབས་བདེ་རུ་གཏོང་རྒྱུ་ཡིན་ལུགས་བཤད་ཡོད་པ་དང། སྲིད་བྱུས་དེའི་ནང་ཡོ་རོབ་ཀྱི་རྒྱལ་ཁབ་ལྔ་དང་མ་ལེ་ཤི་ཡ་བཅས་ཚུད་ཡོད་འདུག། རྒྱ་ནག་གིས་ཐོངས་མཆན་ཝི་ཛ་ཞུ་མི་དགོས་པའི་སྲིད་བྱུས་དེ་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ནས་དངོས་སུ་ལག་ལེན་བསྟར་ཡོད་པ་དང། རྒྱ་ནག་ནང་ཕྱི་མི་ཡུལ་སྐོར་བའི་གྲངས་ཐོ་ལྟར་ན། ཟླ་བ་དེའི་འགོ་བཙུགས་ནས་ཉིན་གྲངས་གསུམ་གྱི་ནང་འགྲུལ་པ་ཆིག་ཁྲི་བརྒྱད་སྟོང་ཙམ་གྱི་ནང་ནས་ཕྱི་མི་ཡུལ་སྐོར་བ་མི་གྲངས་བདུན་སྟོང་ཙམ་ཞིག་ཐོངས་མཆན་མི་དགོས་པའི་ཆ་རྐྱེན་འོག France དང། Germany། Italy དང Netherlands། Spain། Malaysia བཅས་ནས་རྒྱ་ནག་ལ་སླེབས་ཡོད་པ་དང། ད་རེས་སྤྱི་ཟླ་བཅུ་གཉིས་པའི་ནང་ཉིན་གསུམ་དང་ན་ནིང་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བཅུ་གཅིག་པའི་ཟླ་མཇུག་ཏུ་ཉིན་རེར་ཡུལ་སྐོར་བ་ཡོང་མི་དང་བསྡུར་ན། གོང་ཞུས་རྒྱལ་ཁབ་དེ་དག་ནས་ཡུལ་སྐོར་བ་ཡོང་མི་བརྒྱ་ཆ་སུམ་ཅུ་སོ་དགུ་འཕར་ཡོད་པ་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝུན་པིན་གྱིས་འགྲེལ་བརྗོད་བྱས་ཡོད་འདུག། རིང་མིན་རེས་གཟའ་ཕུར་བུའི་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་དབུ་ཁྲིད་བར་མཇལ་འཕྲད་གྲོས་མོལ་གནང་རྗེས་རྒྱ་ནག་དང་ཡོ་རོབ་མཉམ་འབྲེལ་མཐུན་ཚོགས་བར་གྱི་འབྲེལ་བ་དེ་བཟང་དུ་འགྲོ་བའི་རེ་བ་བྱེད་ཀྱི་ཡོད་པ་རྒྱ་ནག་གི་ཕྱི་དྲིལ་བློན་ཆེན་ཝང་དབྱི་ཡིས་བཤད་འདུག་དེ་ཡང་པེ་ཅིང་ནས Reuters ལས་ཁང་གིས་གནས་ཚུལ་སྤེལ་བའི་ནང།

ཞི་བདེ་ལྷིང་འཇགས་ཡོང་ཐབས་དང་གདོང་ལེན་བྱ་དགོས་པ་རྣམས་ལ་ཐུན་མོང་གི་ཐོག་ནས་དཀའ་ངལ་སེལ་ཐབས་བྱ་དགོས་པའི་སྐོར་བཤད་ཡོད་འདུག་དེ་ནི་རིང་མིན་སྲིད་འཛིན་ཞི་ཅིན་ཕིང་དང་ཡོ་རོབ་ལྷན་ཚོགས་ཀྱི་གཙོ་འཛིན Charles Michel དང་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་སྲིད་འཛིན་ལྕམ Ursula བཅས་ཀྱི་བར་རེས་གཟའ་ཕུར་བུའི་ཉིན་མཇལ་འཕྲད་གྲོས་མོལ་གནང་འཆར་ཡོད་པའི་གོང་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi ཡིས་བཤད་པ་ཞིག་ཡིན་པ་རེད་འདུག། དེ་ཡང་ལྷན་ཚོགས་དེའི་སྐབས་རྒྱ་ནག་དང་ཡོ་རོབ་མཉམ་འབྲེལ་མཐུན་ཚོགས་བར་ཚོང་འབྲེལ་གྱི་གནད་དོན་མང་པོའི་ཐོག་རྩོད་རྙོག་ཡོད་པའི་གནད་དོན་ཁག་སེལ་ཐབས་བྱ་རྒྱུ་ཡིན་འདུག། ཡོ་རོབ་མཉམ་འབྲེལ་ལྷན་ཚོགས་ཀྱི་ཚོགས་གཙོ་ལྕམ Ursula von der Leyen གྱིས་ཡོ་རོབ་མཉམ་འབྲེལ་ཚོགས་འདུའི་སྔོན་དུ་ཡུལ་གྲུ་གཉིས་དབར་གྱི་དེང་སྐབས་ཛ་དྲག་ཆེ་བའི་ཆ་མི་སྙོམས་པའི་ཚོང་འབྲེལ་སྐོར་ལ་རྒྱ་ནག་ལ་ཉེན་བརྡ་བཏང་བ་དང་སྦྲགས་ཁོང་གིས་ཡོ་རོབ་ཀྱིས་དུས་གཏན་དུ་ཆ་མི་སྙོམས་པའི་ཚོང་འབྲེལ་གྱི་ཁྱད་པར་ལ་བཟོད་སྒོམ་བྱེད་མི་སྲིད་པ་དང་དུས་མཚུངས་སུ་ཚོང་འབྲེལ་གྱི་གནད་དོན་འདི་དམག་འཁྲུག་ལས་གྲོས་མོལ་ལ་བརྟེན་ནས་གནད་དོན་འདི་ཐག་གཅོད་བྱ་རྒྱུར་མོས་པ་ཆེ་བ་ཡོད་པ་བརྗོད་འདུག་འབྱུང་འགྱུར་གྱི་ཡོ་རོབ་མཉམ་འབྲེལ་གྱི་ཚོགས་འདུ་འདིར་ཚོང་ལས་དང། ཡུཀ་རེན་དང་དཀྱིལ་ཤར་ཁུལ་གྱི་རྩོད་རྙོག་གི་གནད་དོན་ཐད་ལ་གཙོ་བོ་འཛིན་རྒྱུ་ཡིན་འདུག་ལྕམ Ursula von der Leyen གྱིས་ཡོ་རོབ་དང་རྒྱ་ནག་གི་འབྲེལ་ལམ་རྒྱུན་གནས་ཡོང་བར་ཕྱོགས་གཉིས་ཀས་བསྟུན་མཁས་དགོས་པའི་ནན་བརྗོད་བྱས་ཡོད་པ་མ་ཟད། རྒྱ་ནག་དང་ཡུ་རོབ་དབར་གྱི་ཚོང་འབྲེལ་གྱི་འབྲེལ་ལམ་སྙོམས་པོ་ཞིག་དགོས་གལ་ཆེ་ཚུལ་ནན་བརྗོད་བྱས་ཡོད་ཅིང། ཁོང་མོས་ཡུ་རོབ་མཉམ་འབྲེལ་དང་རྒྱ་ནག་དབར་གྱི་ཚོང་འབྲེལ་གྱི་ཁྱད་པར་དེ་འདས་པའི་ལོ་ངོ་གཉིས་ཀྱི་ནང་དུ་ལྡབ་གཉིས་སུ་འཕར་ཏེ་ཧ་ལམ་ཡུ་རོབ་ཀྱི་སྒོར་ཐེར་འབུམ་བཞི་བཅུར་འཕར་ཡོད་པ་དང་ཨ་སྒོར་ཐེར་འབུམ་བཞི་དང་ཕྱེད་ཀར་འཕར་ཡོད་ཚུལ་བརྗོད་འདུག་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཁེ་ལས་ཀྱིས་རྒྱ་ནག་གི་འབྲིང་རིམ་ཉེར་སྤྱོད་པའི་ཁེ་ལས་ལ་ཚད་བཀག་བཟོས་ཡོད་པ་དང། རྒྱ་ནག་གི་ཁེ་ལས་ལ་ལྐོག་ཏུ་རོགས་དངུལ་སྤྲོད་པ། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་གསར་གཏོད་ལ་སྲུང་སྐྱོབ་བྱེད་ཆེད་རྒྱ་ནག་གི་གློག་འཁོར་བཟོ་ལས་ལ་ཞིབ་འཇུག་བྱེད་འགོ་བརྩམས་ཡོད་པ་དང་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་འགོ་ཁྲིད་ཚོས་རྒྱ་ནག་གིས་ཆབ་སྲིད་ཀྱི་ཐོག་ནས་ཚོར་བ་སྐྱེན་པའི་ས་ཁུལ་ཁག་ལ་དམིགས་འབེན་བཟུང་ནས་འཁོན་ལན་སློག་སྲིད་པའི་ཐུགས་འཚབ་ཡོད་སྐོར་བརྗོད་འདུག། གཞི་རྩའི་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་རྒྱ་ནག་ཐོག་འཛིན་པའི་ལངས་ཕྱོགས་དེར་ཨ་རིའི་སྲིད་འཛིན་བྷའི་ཏིན་མཆོག་དང་སྲིད་འཛིན་ཟུར་པ Trump གཉིས་ཀྱི་ཤུགས་རྐྱེན་ཐེབས་ཡོད་ཅིང། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱིས་ཀྱང་རྒྱ་ནག་གིས་ཨུ་རུ་སུ་ལ་རྒྱབ་སྐྱོར་བྱེད་ཕྱོགས་ཐད་ལ་ཐུགས་འཚབ་ཡོད་པ་མ་ཟད། རྒྱ་ནག་གིས་དྲོད་ཁང་རླངས་རྫས་ཀྱི་སྦགས་བཙོག་ཉུང་དུ་གཏོང་བར་མཐུན་འགྱུར་བྱེད་དགོས་པའི་འབོད་སྐུལ་ཡང་ཞུ་བཞིན་ཡོད་པ་དང། ཡང་ལྕམ von der Leyen གྱིས་ཡོ་རོབ་གྲོས་ཚོགས་ནང་རྒྱ་ནག་གིས་ཡུ་གུར་གྲངས་ཉུང་མི་རིགས་ལ་སྡུག་སྦྱོང་མནར་གཅོད་བཏང་བར་སྐྱོན་བརྗོད་བྱས་པའི་གནད་དོན་ཐོག་ལའང་གླེང་སློང་བྱ་རྒྱུའི་འཆར་གཞི་ཡོད་པ་བཅས་འགྲེལ་བརྗོད་བྱས་ཡོད་འདུག། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་བསྒྲུབ་རྒྱུ་དང་རྒྱུད་སྨད་གྲྭ་ཚང་གི་འཆད་ཉན་གསར་གཏོད་གནང་བ་ཁག་མུ་མཐུད་རྒྱུན་འཁྱོངས་གནང་རྒྱུའི་དགོངས་གཞི་ཡོད་པའི་སྐོར་གསར་དུ་བསྐོ་བཞག་བྱུང་བའི་རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་ཀྱིས་གསུངས་གནང་བའི་སྐོར་རྒྱ་གར་ལྷོ་ཕྱོགས་ནས་པད་མ་དངོས་གྲུབ་ལགས་ཀྱིས་སྙན་བརྗོད་གནང་གི་རེད། གསང་ཆེན་རྡོ་རྗེ་ཐེག་པའི་བཤད་སྒྲུབ་ཀྱི་བསྟི་གནས། གདན་ས་གསུམ་གྱི་དགེ་བཤེས་ལྷ་རམས་པ་དགེ་སྐོས་ཐོན་ཟུར་རྣམ་པའི་མཚན་གཞུང་ལོ་རྒྱུས་དང་བཅས་པ། རྒྱུད་སྨད་གྲྭ་ཚང་ནས་དགའ་ལྡན་ཁྲི་ཐོག་ཁང་བརྒྱུད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡེ་ཤེས་དབྱིངས་དཔྱད་ཀྱིས་ཕུལ་བའི་འབྲས་བུར། གདན་ས་ཆེན་མོ་འབྲས་སྤུངས་བློ་གསལ་གླིང་གྲྭ་ཚང་གི་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གི་ཡོངས་འཛིན་དཔེ་ཐུབ་ཁང་ཚན་གྱི་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་སུ། ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་ཀྱི་ཕྱག་རྟགས་བཀའ་ཡིག་ཕེབས་གནང་ཡོད་པའི་གནས་ཚུལ་རྒྱུད་སྨད་གྲྭ་ཚང་གི་མཁན་རིན་པོ་ཆེ་མཆོག་དང་ཕྱག་མཛོད་རྣམ་གཉིས་ནས་འདི་ཚེས་བཞི་ཉིན་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་སུ་གསུང་གནང་ཡོད་པ་སོགས་ཀྱི་སྐོར་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་བྱུང།
སྤྱིར་བཏང་ད་ལན་ཨ་ནི། ང་ལ་དེ་འདྲའི་དེ་འདྲའི་ཕྱག་རྟགས་ཕེབས་ཤག་ཟེར་ནས་ཁོ་རང་ཚོས་དེ་འདྲ་ཟེར། ང་ཕོ་གནང་གི་འདུག་གནས་དེ་འདྲའི་བདག་ཁྱེད་རང་ད་ལྟ་སོང་བ་ན་ཞེན་དམིགས་བསལ། ཚོར་བ་ཟེར་ན་ད་ནམ་རྒྱུན་ནས་སྐོར་ག་རེ་བླ་མ་རྒྱུད་པ་གི་བླ་མ་དབུ་མཛད་གི་ལས་འགན་ག་རེ་ཡོད་པ་ད་སྔོན་མ་ང་ཚོ་ཆོས་ཐོག་དགེ་བཤེས་བཏང་ནས་ལོ་གཅིག་རྒྱུད་པར་འགྲོ་ཆོས་ཐོག་བསྐོར་ནས་རྒྱུད་པའི་མཁན་རིན་པོ་ཆེ་དང་བླ་མ་དབུ་མཛད་ཕྱག་ལས་ག་རེ་ག་རེ་གནང་གི་ཡོད་ཅིག་སྤྱིར་བཏང་རྒྱུས་ཡོད་འགྲོ་ཤེས་རོགས་དེ་ཡིན་ཙང་དགེ་བཤེས་ལྷ་རམས་རྒན་པ་ཚོ་དེ་འདྲ་དེ་འདྲ་ཕེབས་ཡོད་རེད་དེ་ཡིན་ཙང་ད་རྒྱལ་བ་རིན་པོ་ཆེའི་ཐུགས་ཀྱི་དགོངས་པ་ནང་བཞིན་རྒྱུད་པ་གྲྭ་ཚང་གི་ག་རེ་ཕྱག་ལས་ཅིག་གནང་བ་ཡོད་ར་དེ་ཚོ་ཧུར་ཐག་བྱེད་དགོས་བྱེད་ཀྱི་རེད་བསམ་བ་དེ་འདྲའི་འདྲ་བོ་ཅིག་བསམ་བློ་འཁོར་སོང་ཟེར། ད་དུང་ཁོང་གིས་མུ་མཐུད་གསུངས་ཡ་ལ་རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་ཀྱི་ཐུགས་འགན་གཙོ་བོ་དེ་ནས་གྲྭ་ཚང་གི་སྒྲིག་ལམ་ཀུན་སྤྱོད་དང་འཛིན་སྐྱོང་སོགས་ཚང་མའི་ཐོག་གཟིགས་རྟོག་གནང་དགོས་དུས། གཙོ་བོ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལྟར་རྒྱུད་ཀྱི་འཆད་ཉན་དར་རྒྱས་ཡོང་རྒྱུར་འབད་བརྩོན་གནང་རྒྱུ་མ་ཟད་དེ་སྔ་གྲྭ་ཚང་གི་སློབ་གཉེར་ཐོག་རྩ་དོན་བསྣམས་པའི་ལས་གཞི་སྤེལ་བ་ཁག་མུ་མཐུད་མཇུག་སྐྱོང་གནང་རྒྱུ་ཡིན་པ་གསུངས་གནང་བྱུང།
བར་སྐབས་ནས་སྒྲིག་ལམ་ཀུན་སྤྱོད་རེད་ལྷག་པར་སློབ་གཉེར་དཔེར་ན་སྔགས་ཀྱི་འཆད་ཉན་དང་མདོ་གི་འཆད་ཉན་རེད་ཨ་ནི་འཇམ་དབྱངས་དགུན་ཆོས་ཚོ་དེ་སྔགས་ཀྱི་འདི་འདྲ་གི་འཆད་ཉན་ཡོད་པ་ཡང་བླ་མ་དབུ་མཛད་ད་ལྟ་མཁན་རིན་པོ་ཆེ་བླ་མ་དབུ་མཛད་ཡོད་པའི་སྐབས་རེད་དེ་སྔོན་དེ་བ་ན་འདི་འདྲའི་ཕྱག་སྲོལ་ཡང

ཐུན་མོང་ལམ་སྦྱང་དང་སྔགས་ཐུན་མོང་མ་ཡིན་པ་དང་གཉིས་ཀ་བས་ཆ་ཚང་འདྲ་བོ་ཅིག་ལྷག་པར་སློབ་གཉེར་གནང་ཡོད་པས་ཚགས་ཚུད་པོ་འདི་འདྲའི་ཞེ་པོ་ཅིག་ཡག་པོ་བྱུང་ཡོད་རེད་བ་དེ་དེ་ཚོ་རྒྱུན་མཐུད་ནས་བྱེད་དགོས་ཡ་ལས་འགན་འགྲུབ་པ་རེད་གསུངས་ནས་ཕྱག་ཁ་གསལ་རེད་མི་སྤུན་བདུན་གཉིས་ཕྱག་གཡས་ནང་འདི་འདྲས་བྱེད་ཐུབ་བ། བྱས་ཙང་འབྲས་སྤུངས་བློ་གསལ་གླིང་དཔེ་ཐུབ་ཁང་ཚན་གྱི་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ། ལྔ་བཅུ་ང་དགུ་ལོར་ལ་དྭགས་སྙེ་མོ་ཁུལ་དུ་སྐུ་འཁྲུངས་ཤིང། ཁོང་དགུང་ལོ་བཅུ་གཉིས་སྐབས་བ་ཀུ་ལ་རིན་པོ་ཆེ་མཆོག་གི་དཔེ་ཐུབ་དགོན་པར་ཆོས་ཞུགས་གནང་ཞིང་དགུང་ལོ་བཅོ་ལྔའི་སྐབས། འབྲས་སྤུངས་བློ་གསལ་གླིང་དགོན་པར་ཆོས་ཞུགས་ཀྱིས་གཞུང་ཆེན་བཀའ་པོད་ལྔ་ལ་གསན་བསམ་མཐར་ཕྱིན་པ་མཛད་དེ། དགེ་ལུགས་རྒྱུགས་སྤྲོད་ཀྱི་ནང་ཕེབས་ཤིང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་དགེ་བཤེས་ལྷ་རམས་པ་ཨང་དང་པོའི་མཚན་གནས་བཞེས་གནང་བ་དང། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཁོང་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གི་ཡོངས་འཛིན་དུ་བསྐོ་བཞག་གནང་ཞིང་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཁོང་སླར་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐྱབས་རྗེ་བ་ཀུ་ལ་རིན་པོ་ཆེ་མཆོག་གི་ཡོངས་འཛིན་དུ་བསྐོ་བཞག་གནང་ཡོད་པ་དང། རྒྱུན་ལྡན་གྲྭ་ཚང་དུ་ཞུགས་ནས་སློབ་གཉེར་བ་རྣམས་ལ་གཞུང་ཆེན་འཆད་ཁྲིད་ཀྱི་ལོ་ངོ་ཉི་ཤུ་རྩ་གསུམ་གྱི་རིང་གནང་མུས་ཀྱི་ཐོག་ད་བར་འདས་པའི་ལོ་ངོ་སུམ་ཅུའི་རིང་དཔེ་ཐུབ་ཁང་ཚན་གྱི་དགེ་འདུན་པ་ཚོའི་སློབ་གཉེར་གྱི་ཐོག་གཟིགས་རྟོག་གནང་བ་དང། གཞན་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་ལ་དྭགས་ཤམ་སྟོད་བར་གསུམ་གྱི་ན་གཞོན་སློབ་ཕྲུག་རྣམས་ལ་དགུན་ཁ་ལྷོ་ཕྱོགས་དཔེ་ཐུབ་ཁང་ཚན་དང་དབྱར་དུས་ལ་དྭགས་ཀྱི་ནང་ནང་ཆོས་དང་བོད་ཀྱི་སྐད་ཡིག་དང་རིགས་ལམ་སོགས་ཀྱི་སློབ་ཁྲིད་ལོ་ཤས་ནས་གོ་སྒྲིག་གནང་ཞུས་པ་སོགས་ཀྱི་མཛད་ཁུར་བཞེས་གནང་གི་ཡོད་པ་རེད། ད་ལན་དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་སུ་དཔལ་ལྡན་རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་ཀྱི་ཕྱག་རྟགས་རིན་པོ་ཆེ་ཕེབས་པར། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས་དགའ་དད་སྤྲོ་གསུམ་སྒོ་ནས་འཚམས་འདྲི་ཞུས་པ་དང་སྦྲགས་གང་ཉིད་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཅིང། མཛད་འཕྲིན་ཕྱོགས་བཅུར་རྒྱས་པ་དང་ཐུགས་ཀྱི་བཞེད་དགོངས་མཐའ་དག་འབད་མེད་ལྷུན་གྱིས་གྲུབ་པའི་སྨོན་འདུན་ཤུགས་དྲག་དང་བཅས་པའི་ཐུགས་སྤྲོའི་འཚམས་འཕྲིན་སྩལ་གནང་འདུག། དགེ་བཤེས་ཐུབ་བསྟན་རབ་རྒྱས་ལགས་རྒྱུད་སྨད་གྲྭ་ཚང་གི་བླ་མ་དབུ་མཛད་ཀྱི་ཁྲི་འདོན་མཛད་སྒོ་དངོས་གཞི་དེ་བཞིན། རིང་མིན་བོད་ཟླ་གཉིས་པའི་ནང་གནང་འཆར་ཡིན་ཀྱང་ཁོང་གི་གྲྭ་ཚང་འབྲས་སྤུངས་བློ་གསལ་གླིང། དཔེ་ཐུབ་ཁང་ཚན་གྱི་ནང་མཛད་སྒོ་སྟབས་བདེ་ཞིག་འདི་ཚེས་བཅོ་ལྔ་ཉིན་གནང་གི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཐའེ་ཝན་ནང་རྒྱ་ནག་དང་འབྲེལ་བའི་ཉམས་ཞིབ་པའི་ཚོགས་འདུ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་སྟེང་གི་རྒྱ་ནག་ཅེས་པའི་སྟེང། བོད་རིགས་ཉམས་ཞིབ་པ་བཞི་མཉམ་ཞུགས་ཀྱིས་བོད་སྐོར་གཏམ་བཤད་གནང་འདུག་དེའི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་གནང་བ་དེ་གསན་རོགས་གནང། རྒྱལ་སྤྱིའི་ཁྲོད་རྒྱ་ནག་གི་རྒྱ་སྐྱེད་རིང་ལུགས་དང་དབང་ཆ་གཅིག་སྡུད་ཀྱི་ལམ་ལུགས་ལ་ཆབ་སྲིད་ཉམས་ཞིབ་པ་མང་དག་ཅིག་ནས་སེམས་འཚབ་བྱ་ཡུལ་དུ་གྱུར་ཡོད་ཅིང། མང་གཙོ་དོན་གཉེར་བ་མང་དག་ཅིག་ནས་ཀྱང་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་ཐད་ངོ་རྒོལ་གྱི་ལས་འགུལ་རྣམ་པ་འདྲ་མིན་གྱི་སྒོ་ནས་སྤེལ་བཞིན་ཡོད་ལ། རྒྱ་ནག་དང་འབྲེལ་བའི་ཉམས་ཞིབ་ལྟེ་གནས་ཁང་མང་དག་ཅིག་ནས་རྒྱུན་དུ་རྒྱ་ནག་གི་ཆབ་སྲིད་སྐོར་བགྲོ་གླེང་དང་ཚོགས་འདུ་ཁག་འཚོགས་བཞིན་ཡོད་པ་ལྟར། འདི་ཚེས་ལྔ་ནས་བདུན་བར་ཐའེ་ཝན་ནང་རྟེན་གཞི་བྱས་པའི Doublethink Lab ཞེས་པའི་ཉམས་ཞིབ་ལྟེ་གནས་ཁང་ནས China in the World 2023 འམ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་འཛམ་གླིང་སྟེང་གི་རྒྱ་ནག་ཅེས་པའི་བརྗོད་གཞིའི་ཐོག་ཉམས་ཞིབ་པ་སུམ་བརྒྱ་ལྷག་བསྐོང་ཚོགས་ཀྱིས་གཏམ་བཤད་དང་བགྲོ་གླེང་གནང་གི་ཡོད་པའི་ཁོངས་སུ། བོད་པའི་ཉམས་ཞིབ་པ་བཞི་མཉམ་ཞུགས་གནང་ཡོད་ཅིང་འབུམ་རམས་པ་ཨ་ཕ་ལྷ་མོ་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་སྲོལ་རྒྱུན་དང་དེང་དུས་འཕྲུལ་རིག་བེད་སྤྱོད་བྱས་ཏེ་བོད་མི་རྣམས་ལ་དངོས་ཤུགས་བརྒྱུད་གསུམ་ནས་དམ་དྲག་ཇི་ལྟར་བྱེད་བཞིན་ཡོད་པའི་སྐོར་གཏམ་བཤད་གནང་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།

ཁྱེད་ཚོའི་ལུགས་ཐོག་ལ་དམ་བསྒྲགས་ང་ཚོ་བོད་མི་རྣམས་ལ་དམ་བསྒྲགས་མང་བྱས་འགྲོ་གི་རེད། ཐའེ་ཝན་ནང་རྟེན་གཞི་བྱས་པའི Doublethink Lab ཞེས་པའི་ཉམས་ཞིབ་ལྟེ་གནས་ཁང་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་གསར་འཛུགས་གནང་བ་ཞིག་ཡིན་འདུག་ལ། ཉམས་ཞིབ་ཁང་དེའི་ཉམས་ཞིབ་ཀྱི་དམིགས་ཡུལ་གཙོ་བོ་ནི་འཁྲུག་ཆ་ཆེ་བའི་སྤྱི་ཚོགས་དྲ་རྒྱའི་དུས་སྐབས་འདིར་དྲ་རྒྱའི་བདེ་འཇགས་བརྒྱུད་མང་གཙོའི་གོ་རྟོགས་ཁྱབ་སྤེལ་གཏང་རྒྱུ་དེ་ཆགས་ཀྱི་འདུག་ཐེངས་འདིའི་ཚོགས་འདུའི་སྟེང་ཉམས་ཞིབ་པ་སུམ་བརྒྱ་ལྷག་མགྲོན་འབོད་ཀྱིས་གཏམ་བཤད་ཀྱི་སྡེ་ཚན་དགུ་བཅུ་ཙམ་ལ་བགོས་ཡོད་པ་རེད་འདུག་གཞན་ཡང་ཉམས་ཞིབ་པ་འདུ་འཛོམས་ཀྱི་ཚོགས་འདུའི་དབུ་འབྱེད་མཛད་སྒོར་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས་ཇོ་སེབ་ཝུ་ལགས་ཆེད་ཕེབས་ཀྱིས་གཏམ་བཤད་གནང་སྐབས། China's interference looms large even as we celebrate Taiwan's democratic development. འདི་ལོར་ཐའེ་ཝན་ནང་སྲིད་འཛིན་གྱི་འོས་བསྡུ་འགྲོ་བཞིན་པའི་སྐབས། རྒྱ་ནག་གཞུང་གིས་ང་ཚོའི་འོས་བསྡུའི་བརྒྱུད་རིམ་ནང་ཐེ་བྱུས་ཆེན་པོ་ཞིག་བྱེད་བཞིན་ཡོད། ང་ཚོས་ཐའེ་ཝན་གྱི་མང་གཙོའི་འཕེལ་རིམ་ལ་དགའ་བསུ་ཞུ་བཞིན་ཡོད་ན་ཡང། ང་ཚོའི་མདུན་ཕྱོགས་སུ་རྒྱ་ནག་གི་རྒྱ་སྐྱེད་རིང་ལུགས་དང་དབང་ཆ་གཅིག་སྡུད་ཀྱི་ལམ་ལུགས་དེ་ཁ་གཏད་དུ་ཡོད། ང་ཚོས་དུས་རྒྱུན་དུ་རྒྱ་ནག་གི་བྱ་སྤྱོད་རིགས་ལ་གདོང་ལེན་བྱེད་བཞིན་ཡོད། ཐའེ་ཝན་ནི་རྒྱ་ནག་གཞུང་གི་འཇིགས་སྐུལ་བྱ་ཡུལ་ཙམ་མ་ཡིན་པར་དམག་གི་འཇིགས་སྐུལ་བྱ་ཡུལ་དེ་ཡང་ཆགས་ཀྱི་ཡོད་ཅེས་གསུངས་སོང། ཐེངས་འདིའི་ཉམས་ཞིབ་ཚོགས་འདུའི་སྟེང་བོད་རིགས་ཉམས་ཞིབ་པ་གཞན་གསུམ་ནི་འབུམ་རམས་པ་འཇིགས་མེད་ཡེ་ཤེས་ལགས་འབུམ་རམས་པ་བློ་བཟང་གཡང་མཚོ་ཉམས་ཞིབ་པ་སྒྲོལ་མ་ཚེ་རིང་བཅས་ཡིན་འདུག་དེ་ཡང་བོད་རིགས་ཉམས་ཞིབ་པ་རྣམས་ཀྱིས་གཏམ་བཤད་གནང་སྐབས། ཚོགས་ཁང་ཁེངས་ནས་ཚོགས་བཅར་བ་ཁག་ཅིག་ཡར་ལངས་ནས་ཉན་དགོས་བྱུང་བ་དང་ཚོགས་བཅར་བས་དོ་སྣང་ཆེན་པོས་བསམ་ཚུལ་བརྗེ་ལེན་ཞུ་རྒྱུའི་གོ་སྐབས་ཡང་བྱུང་ཡོད་པའི་སྐོར་འབུམ་རམས་པ་ཨ་ཕ་ལྷ་མོ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། གཞི་རྩའི་ཐའེ་ཝན་གཞུང་ཕྱོགས་ནས་རྒྱ་ནག་གི་འཇིགས་སྐུལ་ལ་མ་ལྟོས་པར་མང་གཙོ་དང་འབྲེལ་བའི་ཚོགས་འདུའི་རིགས་ལ་རྒྱབ་སྐྱོར་ཤུགས་ཆེ་གནང་གི་ཡོད། དཔེར་ན་ཉེ་ལམ་ཐའེ་ཝན་ནང Oslo Freedom Forum ཚོགས་ཡོད་ཅིང་གླེང་སྟེགས་དེའི་སྟེང་བོད་དོན་འཐབ་རྩོད་པ་འཆི་མེད་ལྷ་མོ་ལགས་ཀྱིས་མཉམ་ཞུགས་ཀྱིས་གཏམ་བཤད་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།
ཐེངས་འདིའི་ཧིམ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང། ཉེ་དུས་མོན་ཡུལ་གྱི་སྤྲུལ་སྐུ་རྣམ་གསུམ་གྱི་ཡ་གྱལ་ལྷ་རྒྱལ་རིན་པོ་ཆེའི་སྐུ་ཕྲེང་བཅུ་པ་མཆོག་རྒྱ་གར་ལྷོ་ཕྱོགས་བྱེས་ཀྱི་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་མཛད་སྒོ་གནང་སྐབས་སྐུ་མགྲོན་གཙོ་བོར་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་ཆེད་བཅར་ཞུས་པ་སོགས་ཀྱི་སྐོར་ལ་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་མཛད་པའི་རྒྱ་གར་བྱང་ཤར་ཨ་རུ་ནཱ་ཅལ་མངའ་སྡེའམ་མོན་ཡུལ་ཁུལ་གྱི་སྤྲུལ་སྐུ་རྣམ་གསུམ་ཞེས་མཚན་སྙན་པར་གྲགས་པའི་ཡ་གྱལ་ལྷ་རྒྱལ་རིན་པོ་ཆེ་སྐུ་ཕྲེང་དགུ་པའི་ཡང་སྲིད་སྐུ་ཕྲེང་བཅུ་པ་ལ་དྭགས་ཀྱི་ཟངས་དཀར་ཁུལ་ལ་སྐུ་འཁྲུངས་པའི་ད་ལོ་དགུང་གྲངས་བརྒྱད་ལ་ཕེབས་པའི་བསྟན་འཛིན་དབང་ཆེན་མཆོག་རྒྱ་གར་ལྷོ་ཕྱོགས་ཀྱི་བྱེས་ཀྱི་གདན་ས་ཆེན་པོ་དགའ་ལྡན་རྣམ་པར་རྒྱལ་བའི་གླིང་གི་ཚོགས་ཆེན་ནང་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་མཛད་སྒོ་ཚོགས་གནང་བ་དང་འབྲེལ་དགའ་ལྡན་བྱང་རྩེ་གྲྭ་ཚང་ནང་ལ་ཡང་ཆོས་ཞུགས་མཛད་སྒོ་དེ་བཞིན་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བཅོ་ལྔ་སྟེ་སྐུའི་བླ་གཟའི་ཉིན་གནང་འདུག་མཛད་སྒོའི་ཐོག་དགའ་ལྡན་བྱང་ཤར་གཉིས་ཀྱི་མཁན་པོ་རྣམ་གཉིས་དབུས་པའི་བླ་ཆེན་དང་དགེ་འདུན་རྣམ་པ་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་དབུས་པའི་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་རྣམ་པ་དེ་བཞིན་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་དབུས་པའི་ཆོས་རིག་བློན་ཆེན་མཆོག་དང་མངའ་སྡེའི་གྲོས་ཚོགས་འཐུས་མི་གཉིས་དང་མོན་ཡུལ་གྱི་ཡུལ་ལུང་སོ་སོའི་སྐུ་ཚབ་འཐུས་མི་དང་དགོན་སྡེ་ཁག་གི་ཕྱག་མཛོད་རྣམ་པ་དང་ཡུལ་མི། ཆུང་སྲིད་རིན་པོ་ཆེ་མཆོག་གི་ཡུམ་དབུས་པའི་སྤུན་ཉེ་སོགས་ལ་དྭགས་ཀྱི་ཡུལ་མི་བཅས་ཕྱི་ནང་གི་སྐུ་མགྲོན་སྟོང་ཕྲག་བརྒལ་བ་མཛད་སྒོར་ཆེད་བཅར་ཞུས་འདུག། མཛད་སྒོ་དེ་ཡང་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་སྤོས་སྣེས་སྔུན་བསུས་ནས། འདུ་ཁང་གི་བཞུགས་ཁྲིའི་སྟེང་མངའ་གསོལ་ཞུས་པ་དང་འབྲེལ་སྐུ་མགྲོན་གཙོ་བོ་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་མཆོག་གིས་མར་མེ་ཞལ་དབྱེ་ཕྱེས་ནས་མཛད་སྒོ་དངོས་སུ་དབུ་འཛུགས་གནང་འདུག། ཐོག་མར་བྱང་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བློ་བཟང་བསྟན་པ་མཆོག་གིས་མོན་ཡུལ་གྱི་ལྷ་རྒྱལ་རིན་པོ་ཆེའི་སྐོར་ངོ་སྤྲོད་སྙིང་བསྡུས་ཤིག་གནང་དོན། ང་ཚོ་མོན་གྱི་སྤྲུལ་སྐུ་རྣམ་གསུམ་གྱི་ནང་ཚན་ཡ་གྱལ་ཡིན་པས་མ་ཆོས་ཡོངས་ཀྱི་ཡོངས་གྲགས་བྱས་ན་འགྲོ་བ་བཟང་མོ་གི་སྲས་ལྷ་སྲས་རྒྱལ་པོའི་སྐུ་སྤྲུལ་ཡིན་པ་འོ་འདུག་སེ་ད་རེད། དེ་ཡིན་པ་ཡིན་ཙང་ནི་དེ་ནི་སྐུ་གོང་མ་ལ་ཡིན་པ་ཡིན་ན་ཧ་ལས་པའི་དེ་ནི་ང་ཚོ་བསྟན་པའི་གི་བྱ་བ་རྒྱ་ཆེན་པོ་གནང་ཡ་དངོས་གནས་དྲང་ནས་མྱ་ངན་པ་དངོས་གནས་འདི་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་ཅིག་ཐུགས་གསལ་རེད་དེ་དང་དམིགས་བསལ་ད་ང་ཚོ་འདི་གྲྭ་ཚང་གི་ལ་ཡིན་པ་ཡིན་ན་སྐུ་གོང་མ་ལ་ཡིན་པ་ཡིན་ན་ཞེ་དྲག་གི་བཀའ་དྲིན་ཆེན་མོ་སྤྱི་དང་ང་ཚོ་འདི་གྲྭ་ཚང་ལ། ཁང་ཚན་བཅུ་གཉིས་ཡོད་རེད་ཁང་ཚན་བཅུ་གཉིས་ཀྱི་ནང་ལོགས་ལ་དེའི་སྔོན་ལས་ན་ད་བྲག་ཉི་ཁང་ཚན་ཟེར་མི་ཟེར་མེད་པ་ཅིག་དེའི་རྡོ་ར་མཁན་ཟུར་རིན་པོ་ཆེ་བཀའ་དྲིན་ཅན་མཆོག་གིས་མི་ཚེའི་བྲག་ཉི་དེ་ཡག་བཙུགས་གནང་བྱས་དེ་རྣམས་ལ་གྲྭ་རྒྱུན་བཏང་ཡ་དེ་སྐུ་གོང་མས་འགན་བཞེས་ནས་གྲྭ་རྒྱུན་མང་པོ་ཅིག་བཏང་དང་དེའི་གི་ཆ་ལ་ད་ང་ཚོ་གྲྭ་རྒྱུན་ཁང་ཚན་ཟེར་འདི་གྲྭ་ཚང་ལ་ཁང་ཚན་བཅུ་གཉིས་ཆ་ཚང་ཨ་ཅེ་དུ་རུ་རུབ་ཡོད་དེ་ཡ་ཅིག་འོ་དེ་སྲིད་རེད་དེ་ཡིན་ཟེར་ན་སྐུ་གོང་མ་གི་དེ་མང་པོ་ཆེ། གྲྭ་རྒྱུན་མང་པོ་ཅིག་བཏང་ནས་ད་འདིམ་གྲྭ་རྒྱུན་རྒན་པ་དེ་འདི་འདྲའི་གི་ད་དགེ་བཤེས་ཐོན་ཚར་དེ་འདྲའི་གི་ནས་མི་ཟེ་རེད།
ཡང་མཁན་རིན་པོ་ཆེ་མཆོག་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་མཆོག་སྲིད་ལྷ་རྒྱལ་རིན་པོ་ཆེ་མཆོག་གི་གཙུག་ཕུད་བཞེས་གནང་སྐབས་མ་འོངས་ལུང་བསྟན་ཚུལ་དུ་བཀའ་གང་གནང་སྐོར་མུ་མཐུད་ནས་གསུངས་དོན།
གོང་ས་མཆོག་གིས་དེ་དུས་ལ་ལུང་བསྟན་གྱི་ཚུལ་དུ་མ་འོངས་པ་སྤྲུལ་སྐུ་ཁོ་རང་ཚོས་ཀྱིས། ལོ་བཅུ་དང་ལོ་བཅོ་ལྔ་གི་རྗེས་ལ་ཤར་མོན་ནས་ནུབ་ལ་དྭགས་ཀྱི་བར་དུ་སངས་རྒྱས་ཀྱི་བསྟན་པ་འདི་ཁོ་རང་ཚོས་ཀྱིས་འཛིན་གྱི་རེད་ད་ཟེར་ནས་ཨོ་དེ་ཞེས་གྲུང་པོ་བྱས་ནས་ཁོང་གོང་ས་མཆོག་གིས་འདུག་སེ་གསུངས་སོང།
ཡང་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་ཆོས་དགེ་དགེ་བཤེས་བློ་བཟང་གྲགས་པ་ལགས་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལྷ་རྒྱལ་རིན་པོ་ཆེ་མཆོག་ལ་ཐུགས་རེ་ཆེན་པོ་གནང་དགོས་དོན་སྐོར་གསུངས་དོན། དེ་ནས་གྲོང་གསེབ་དེའི

ད་ལོ་རྒྱུས་ཡོད་པའི་རི་བོ་དགེ་ལྡན་པའི་མ་དགོན་གདན་ས་དེ་འདྲའི་ཅིག་ནང་ལ་ཡང་དེ་བཙུགས་ན་དེ་ལ་དབུ་བཞུགས་དེ་མོན་གྱི་མངའ་སྡེའི་བློན་ཆེན་འཁོར་དང་བཅས་པ་དེ་ཕེབས་ཤིང་འོ་འདི་འདྲ་བྱས་ནས་ཕུན་སུམ་ཚོགས་པ་བྱུང་བསྡད་པ་དེ་འདྲའི་ཅིག་རེད་བཞག།
ཡང་མཛད་སྒོའི་ཐོག་སྐུ་བཅར་རྣམ་རྒྱལ་ཕན་བདེ་ལེགས་བཤད་གླིང་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་གིས་གདན་སའི་དགེ་འདུན་པ་སྤྱི་དང་ལྷག་དོན་དུ་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་དགེ་འདུན་པ་ཡོངས་ནས་བོད་བརྒྱུད་ནང་བསྟན་གྱི་རིག་གནས་ཁག་སྦྱངས་ཤེས་ལེགས་པོ་གནང་བ་དང་སྦྲགས་དེང་དུས་ཀྱི་ཤེས་ཡོན་དང་གནའ་བོའི་རིག་གནས་ཟུང་འབྲེལ་སྒོ་ནས་སྐུ་ལས་བསྐྱོན་ཐུབ་ཚེ་མ་འོངས་པར་བསྟན་པ་དང་འགྲོ་བའི་དོན་རྒྱ་ཆེ་འགྲུབ་རྒྱུ་ཡིན་སྐོར་ལམ་སྟོན་བཀའ་སློབ་གནང་དོན། ལ་དྭགས་རེད། མོན་རེད། དེ་ནས་འདི་གྲྭ་ཚང་རེད་ཡོངས་སུ་རྫོགས་པ་ཡོད་རེད།

དཔེ་ཡག་པོ་ཡོད་རེད་ཟེར་ནི་ཡིན་ཙང་དུས་འདི་དང་མཐུན་པའི་གི་སྐད་ཡིག་དེ་ཡག་པོ་མཁྱེན་པའི་གི་སྟེང་ནས་བྲེལ་བ་མ་ཆེ་བ་བྱས་དེ་ནས་ག་ལེའི་གཞུང་ཆེན་ཐོག་ལ་གཟིགས་ཐུབ་པ་ཡིན་ན་གཞུག་མ་མ་འོངས་པ་ན་བསྟན་པ་དང་འགྲོ་བའི་དོན་དེ་རྒྱ་ཆེན་པོ་ཅིག་ཡོང་ཡག་གི་ཧ་ཅང་གི་ཆ་རྐྱེན་ཆེན་པོ་དང།
རེ་བ་ཆེན་པོ་ཡོད་སྐོར་སོགས་ལམ་སྟོན་བཀའ་སློབ་གནང་འདུག་ཡང། མཛད་སྒོའི་ཐོག་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་ལྷ་རྒྱལ་རིན་པོ་ཆེའི་སྐུ་ཕྲེང་དགུ་པ་དགོངས་པ་རྫོགས་པའི་རྗེས་སུ་མོན་ཡུལ་གྱི་མི་མང་རྣམས་སེམས་སྡུག་ཆེན་པོ་བྱུང་ཡང་སངས་རྒྱས་ཀྱི་བཀའ་དྲིན་ལ་བརྟེན་ནས་རིན་པོ་ཆེ་མཆོག་གི་ཡང་སྲིད་ལ་དྭགས་ནང་སྐུ་འཁྲུངས་པ་དང་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས

ནང་པ་སངས་རྒྱས་ཀྱི་ཆོས་ལུགས་དེ་བཞིན་རྒྱུན་རིང་མི་ཉམས་རྒྱུན་འཛིན་ཡོང་རྒྱུར་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ནང་ཆོས་ཀྱི་རྗེས་འབྲང་པ་རྣམས་ལ་དམིགས་བསལ་གྱི་འགན་ཡོད་པ་སོགས་ཀྱི་སྐོར་བཀའ་སློབ་གནང་བ་དང། ཡང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་ནང་པ་རྣམས་ཀྱིས་སྨོན་ལམ་བརྒྱབ་པའི་བྱིན་རླབས་ཀྱི་ཚུལ་དུ

हम लोगों को सरकार की ओर से और भी मजबूत सपोर्ट कैसे करना है། དེང་སྐབས་རྒྱ་གར་ལྷོ་ཕྱོགས་ཀྱི་བོད་པའི་དགོན་སྡེ་ཁག་ནང་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་དགེ་འདུན་པའི་ཞལ་གྲངས་ཇེ་མང་དུ་འགྲོ་བཞིན་ཡོད་སྟབས་ཧི་མ་ལ་ཡའི་རི་རྒྱུད་ཁུལ་གྱི་རྒྱ་གར་གྱི་མངའ་སྡེ་དཔེར་ན་ཨ་རུ་ན་ཅལ་དང་ཧི་མ་ཅལ། འབྲས་ལྗོངས་དང་ཨུ་ཏར་ཁཱན་མངའ་སྡེའི་གཞུང་འཛིན་ཁག་གིས་བོད་ཀྱི་དགོན་སྡེ་ཁག་ལ་མཐུན་འགྱུར་རོགས་རམ་གནང་རྒྱུའི་སྲིད་ཇུས། གཏན་འབེབས་གནང་དགོས་པ་དང་རྒྱ་གར་དབུས་གཞུང་ནས་ཀྱང་བོད་པའི་དགོན་སྡེ་ཁག་ལ་རྒྱབ་སྐྱོར་གནང་ཤུགས་ཆེ་རུ་གཏོང་དགོས་སྐོར་ཞུ་གཏུག་གནང་རྒྱུ་ཡིན་པའི་ཞལ་བཞེས་ཀྱང་གནང་འདུག། ཡང་ལྷ་རྒྱལ་རིན་པོ་ཆེ་སྐུ་ཐོག་དགུ་པ་ཐུབ་བསྟན་འཇིགས་མེད་རིན་པོ་ཆེ་མཆོག་གིས་སྐྱེ་འགྲོ་སྤྱི་དང་ལྷག་དོན་དུ་མོན་ཡུལ་ཁུལ་གྱི་མི་མང་རྣམས་ཀྱི་འགྲོ་དོན་རྒྱ་ཆེ་སྒྲུབ་གནང་གི་མཛད་འཕྲིན་རླབས་ཆེན་བསྐྱངས་ཡོད་པ་དང་ཕྱི་ལོ་ཉིས་སྟོང་བཅུ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་དགུང་གྲངས་དྲུག་ཅུ་རེ་བརྒྱད་ལ་ཕེབས་སྐབས་དགོངས་པ་ཆོས་དབྱིངས་སུ་ཐིམ་ཚུལ་སྟོན་གནང་འདུག་དེ་ནས་དགའ་ལྡན་བྱང་རྩེ་གྲྭ་ཚང་གི་ཐུབ་བསྟན་ཡར་འཕེལ་རིན་པོ་ཆེ་མཆོག་གིས་རིན་པོ་ཆེ་དམ་པ་དེའི་ཡང་སྲིད་རྩད་གཅོད་ཞུ་རྒྱུའི་ཐུགས་འགན་རྐང་བཞེས་གནང་སྟབས་ཕྱི་ལོ་ཉིས་སྟོང་བཅོ་ལྔ་ལོའི་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་བདུན་ཉིན་ལ་དྭགས་ཟངས་དཀར་ཁུལ་དུ་འཁྲུངས་པའི་བསྟན་འཛིན་དབང་ཆེན་མཆོག་ལྷ་རྒྱལ་རིན་པོ་ཆེ་སྐུ་ཐོག་དགུ་པའི་ཡང་སྲིད་ཡིན་པར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་བཀའ་ཡིག་ཕེབས་འདུག་ཡང་ཐུབ་བསྟན་ཡར་འཕེལ་རིན་པོ་ཆེ་མཆོག་གིས་གསུངས་དོན།
ྋགོང་ས ྋསྐྱབས་མགོན་ཆེན་པོས་དུས་ནས་དུས་སུ་ཨེ་ནི་ལྷ་རྒྱལ་རིན་པོ་ཆེ་ལ་ཡང་གཟིགས་པ་ག་འདྲས་ཅིག་ཡོད་མེད་གསུངས་བརྗོད་ཡག་དང་དེ་པར་ཕེབས་པའི་སྐབས་ལ་ཡང་རྣམ་པ་ཚོ་ཆ་ཚང་གིས་གཟིགས་བསྡད་ཡོད་རེད་ཨེ་དེ་འདྲས་ཡིན་ཙང་ནང་པ་ཕན་ཚུན་མཐུན་ལམ་ཡོང་ཡག་དང་ད་ག་ནང་བཞིན་གྱིས།

ཨ་མི་རི་ཀའི་ཀ་ལི་ཧྥོར་ནི་ཡ་མངའ་སྡེའི་ནང་བཞུགས་པའི་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་འགན་འཛིན་ཚེ་རིང་དབང་མོ་ལགས་འཚམས་འདྲི་ཞུ་གི་ཡིན་ཐོག་མར་ང་ཚོར་དེ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང། ཨོ་རིག་འཛིན་ལགས་བཀྲ་ཤིས་བདེ་ལེགས་ཐུགས་རྗེ་གནང་ང་ལ་གོ་སྐབས་གནང་བ་དེ། ཚེ་རིང་དབང་མོ་ལགས་ངས་ཁ་ས་ཁེ་ཉིན་རྣམ་པ་ཚོའི་ངོ་དེབ་ནང་དུ་བལྟས་པའི་སྐབས་ལ་ཡ་ད་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་གུ་ངོས་ནས་ད་རྒྱུན་དུ་ལྷ་མོ་འཁྲབ་མི་གནང་མཁན་ད་ཅིག་མི་རྒན་པ་དང་གཞོན་པ་དག་དེ་འདྲའི་ཡོད་རེད་དཔེར་ན་བོད་ཀྱི་ཟློས་གར་ཚོགས་པའི་ནང་ལ་ཡིན་པ་ཡིན་ན། ཕྱིས་སུ་ད་ཉེ་བར་གྱི་ལོ་གཅིག་གཉིས་ཤིག་ནང་ལོགས་ལ་ཡང་ད་བྱང་ཨ་མི་རི་ཀའི་ཁུལ་ལ་ལྷ་མོ་དེ་ཡང་དར་སོ་ཆེ་རུ་འགྲོ་གི་འདུག་དེ་འདྲ་སོང་ཙང་ལྷ་མོའི་གཞུང་གི་ད་འགྲོ་སྟངས་དང་དེ་འདྲས་ཀྱི་ཐོག་ནས་ཁྱེད་རང་ཚོའི་ཚོགས་པ་དེ་གི་གཞོན་སྐྱེས་ཚོ་ལ་ཅིག་ལྷ་མོ་སླབ་ཡ་གི་སྦྱོང་བརྡར་ཅིག་འགོ་བཙུགས་གནང་འདུག་ག་དེ་ངས་ཐོག་མ་ཁྱེད་རྣམ་ཚོའི་ཚོགས་པའི་ངོས་ནས་ག་འདྲས་འགོ་བཙུགས་གནང་པ་རེད་དེ་ང་ཚོ་གསན་མཁན་རྣམ་པ་ཚོ་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ལོས་ལགས་ལྕགས་ཟམ་པ་གི་དམིགས་ཡུལ་གཙོ་བོ་ཞིག་སོང། རིག་གཞུང་དེ་ང་ཚོའི་གི་འཁྲབ་ནས་ཙམ་མ་ཡིན་པ་ལོ་ཆུང་བ་ཚོ་ལ་ཡང་ང་ཚོའི་རིག་གཞུང་གཏིང་ཟབ་པོ་དེ་སློབ་སྦྱོང་སྤྲད་ཡ་དེ་ང་ཚོའི་དམིགས་ཡུལ་དཔེ་གལ་ཆེན་པོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་འདྲ་སོང་ཙང་ད་ལན་ང་ཚོ་ཕར་ཐབས་ཤེས་བྱས་ནས་ཨ་ནི་ང་ཚོ་ཚོགས་པ་གཅིག Alliance for California Traditional Art ལ་ནི་ཨ་མེ་རི་ཀ་ཐུན་མོང་མ་ཡིན་པའི་གི་རིག་གཞུང་ཚོ་ལ་ཡང་རྒྱབ་སྐྱོར་བྱེད་མཁན་གི་ཚོགས་པ་གཅིག་ཡོད་རེད་རྒྱུན་དུ་ང་ཚོ་ལྷ་མོ་ཐེངས་མང་པོ་འཁྲབ་ཡོད་རེད་འདི་ཚང་མ་ད་ང་ཚོ་ལ་རོགས་དངུལ་གནང་མཁན་ཚོགས་པ་གཅིག་རེད། ཨང་ཁོ་རང་ཚོ་ལ་འདི་འདྲའི་ཞིག་ཞུ་དུས་ཁོ་ཚོ་གིས་ང་ཚོ་ལ་མཐུན་རྐྱེན་རོགས་རམ་ལམ་སེང་གནང་བྱུང། ཨ་ནེ་དེ་གིས་ད་ལན་ང་ཚོ་སྦྱང་ས་གི་ས་ཆ་གི་འགྲོ་སོང་དགེ་རྒན་ཚོ་གི་ཨ་ནེ་ད་གླ་ཕོགས་ལབ་དགོས་པའི་སྟོང་པ་མིན་ཙམ་ཞིག་རེད་ད། འོ་འདི་འདྲའི་ཅིག་དང་ཨ་ནེ་དུས་ཚོད་བློས་གཏོང་བ་གི། ཚབ་འདྲ་བོ་ཅིག་རེད་བ་གླ་ཆ། འོ་དེ་འདྲའི་དང་ཚང་མ་ཨ་ནི་རོགས་རམ་རག་དུས་ག་ལ་ང་ཚོ་ལས་ཀ་བྱེད་ཡ་ལ་ལས་སླ་པོ་ཞེ་དྲག་བྱུང་ཨ་ང་ཚོ་དེ་འདྲའི་གི་ཕྲུ་གུ་ལོ་ཆུང་བ་དེ་འདྲའི་བུ་དྲུག་དང་བུ་མོ་དྲུག་ལ་ཡ་ཨ་ནི་གཟའ་ཉི་མ་རྟག་པ་ཆུ་ཚོད་གཅིག་དང་ཕྱེད་ཀ་ཕྱེད་ཀ་དགེ་རྒན་བསོད་ནམས་ལགས་དང་རྒན་གཡུ་སྒྲོན་ལགས་གིས་འཛིན་གྲྭ་སླབ་གནང་གི་ཡོད་རེད་སྤྱི་ཟླ་བཅུ་གཅིག་ནས་འགོ་བཙུགས་རེད་ད་སྤྱི་ཟླ་ལྔ་པ་ལ་ཚར་གི་ཡོད་རེད་ཟླ་བ་དྲུག་རིང་གི་ཨ་ནི་སློབ་སྦྱོང་རེད་ལྷ་མོ་རང་སྒང་ལ་ཨ་ནི་ལགས་འོ། ད་ལྟ་གོང་དུ་ཚེ་རིང་དབང་མོ་ལགས་ཀྱིས་ངོ་སྤྲོད་གནང་པའི་སྐབས་ལ་རོབ་ཅིག་གསུངས་སོང་དགེ་རྒན་བསོད་ནམས་ལགས་དང་ཚེ་རིང་གཡུ་སྒྲོན་ལགས་རེད་གསུངས་སོང་ཁོང་རྣམ་གཉིས་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་བོད་ཀྱི་ཟློས་གར་ཚོགས་པའི་གི་ཚོགས་མི་གྲས་ཡིན་ས་རེད་དེ་འདྲ་ཅིག་དང་ཨ་ནི་སློབ་ཕྲུག་ཚོ་སློབ་སྦྱོང་གནང་མཁན་དེ་ཚོ་ས་ཁུལ་ག་ནས་རེད་འདི་གཅིག་གསུངས་རོགས་གནང། ལོས་ལོས་ཨ་ནི་རྒན་བསོད་ནམས་ལགས་ལ་ཆ་བཞག་ན་ད་ང་ཚོ་རྒན་ནོར་བུ་ཚེ་རིང་ལགས་དམ་པ་ཁོང་གི་རྗེས་ལ་ཡ་ཨ་ནི་བཙན་བྱོལ་ནང་གི་ལྷ་མོ་དགེ་རྒན་ཁོ་རང་མ་གཏོགས་ཡོད་མ་རེད་ཁོ་རང་གིས་ད་ང་ཚོ་ས་གནས་ཀྱི་བུ། དྲུག་ལ་ཡང་ནི་རྔོན་པའི་གི་འཁྲབ་ཡག་དང་བོད་ཀྱི་ནི་རྣམ་ཐར་དང་ནི་ད་ལྷ་མོ་གི་ནང་ལ་ཡང་ནི་ཐ་སྙད་དང་དེ་ཚོ་ཚང་མ་ཡང་མ་འདྲ་ཡོད་དུས་ག་ལ་དེ་ཚོ་ཚང་མ་ངོ་སྤྲོད་བྱེད་ཡ་དང་འོ་དེ་འདྲ་བྱས་ནས་ད་རྩ་བ་ལ་མ་སོང་ན་ད་འགོ་ནས་བྱས་ནས་སླབ་གི་ཡོད་རེད་ལགས་འོང་ཨ་ནི་གཡུ་སྒྲོན་ལ་ཆ་བཞག་ན་མོ་རང་ལྷ་མོ་ལ་ཧ་ལས་པ་གི་དོ་སྣང་ཆེན་པོ་ཡོད་རེད་བོད་གཞུང་ཟློས་གར་ནས་ཐོན་པ་རེད་ཁོ་རང་གཉིས་ཆ་དམིགས་བསལ་གྱི་གཡུ་སྒྲོན་ལགས་ང་ཚོ་ལྷ་མོ་དེ་འདྲའི་འཁྲབ་དུས་ག་ལ་ཨ་ནི་དབྱིན་སྐད་ནང་ལ་ཡ་གཞུང་བཤང་ཡག་དང་དེ་ཚོའི་ནང་ལ་ངོ་མ་ནི་ང་ཚོ་ཐེངས་མ་མང་པོ་གནང་ཡོད་རེད་ཨ་ནི་མོ་རང་གི་བུ་མོ་དྲུག་ལ་ཡ་ཨ་ནི་མོ་འཁྲབ་ཀྱི་ལྷ་མོ་གི་རྣམ་ཐར་དང་ཨ་ནི་ཡང་ཐ་སྙད་དང་དེ་ཚོ་ངོ་སྤྲོད་བྱེད་ཡ་འོ་དེ་འདྲ་བྱས་ནས་འཛིན་གྲྭ་ཚུགས་ཀྱི་ཡོད་ཨ་ནི་དཔེ་ཡག་པོ་བྱུང་རུ་ཚང་ཕྲུ་གུ་བཅུ་གཉིས་བསྡོམས་ནས་ཁོ་རང་ཚོ་དངོས་གནས་ད་ལན་གྱི་འཛིན་གྲྭ་འདྲ་བོ་དེ་འདྲ་རག་ཡ་དཔེ་ཁག་པོ་རེད་བ། San Francisco ནས་རེད་ཕྲུ་གུ་ཚོ། ཁོ་རང་ཚོ་ཚང་མ་ང་ཚོ་ས་གནས་ལ་རེད།

ད་ལྟའི་ཨ་མི་རི་ཀའི་གཞུང་གིས་སྲོལ་རྒྱུན་གྱི་རིག་གཞུང་བསྟི་གནས་ཁང་དེ་གི་རོགས་རམ་གནང་བ་རེད་ཟུང་སུ་ཟླ་བ་དྲུག་རིང་ཁག་གི་སྦྱོང་བརྡར་བ་ལ་ད་དགེ་རྒན་ཚོ་ལ་ཞབས་གླ་གནས་སེལ་གྱི་འཚོ་དོད་འདྲ་བོ་ཅིག་གནང་གི་ཡོད་རེད་དེ། ཡིན་ནའི་སྤུ་གུ་ཚོའི་ངོས་ནས་ཡང་དེ་སྦྱོང་བརྡར་བྱས་པ་ནི་དཔེར་ན་ཨ་མི་རི་ཀའི་ནང་ལོགས་ལ་ཡིན་པ་ཡིན་ན་ཆུ་ཚོད་གཅིག་གཉིས་ཅིག་སྦྱངས་པ་ཡིན་ནའི་དགེ་རྒན་གྱི fees རེད་པ་སློབ་ཡོན་ཨོ་འདི་ཞེ་པོ་ཅིག་ཆེན་པོ་དེ་འདྲས་སྤྲད་དགོས་ཀྱི་འདུག་བ་ལ་ག་རེ་སྦྱོང་བརྡར་བྱས་པ་ཡིན་ནའི་ད་ད་ལྟ་དེ་ལ་སྤུ་གུ་ཚོའི་ངོས་ནས་གད་ཕུལ་དགོས་མ་རེད་པ་སློབ་ཡོན། སྤུ་གུ་ཚོའི་ངོས་ནས་ག་ག་གས་ཕུལ་དགོས་མ་རེད་ཨ་ནི། ད་ལྟ་ང་ཚོའི་གི་སྦྱང་མཁན་ཡོད་ན་ཨ་ནི་དགའ་བསུ་དང་ཨ་ནི་ཕ་མ་དང་སྤུ་གུ་ཚོ་ལ་ཡ་ཨ་ནི་དཔལ་འབྱོར་གི་ཐོག་ལ་ཡ་ཨ་ནི་དོ་ཕོག་མ་འགྲོ་ཡ་དང་འོ་ནས་ད་ང་ང་ཚོ་ལྕགས་ཟམ་པ་གི་ཚོགས་པ་གི་ད་ག་རེ་ལབ་དགོས་རེད་བར་མི་འདྲ་བ་བྱས་ནས་ཕ་ཕྱོགས་ནས་ཡོང་བའི་གོ་སྐབས་དེ་ཚུར་ལེན་བྱས་ཨ་ནི་ང་རང་ཚོ་གི་འདི་ནང་ལ་ག་འདྲ་ཅིག་དཀའ་ངལ་སེལ་དགོས་གི་འདུག་རིག་གཞུང་རྒྱུན་འཛིན་ག་འདྲའི་ཅི།

བྱས་ནས་བྱས་བྱས་ད་བོད་ནས་ཐོག་མར་དར་སྲོལ་བྱུང་པ་རེད་ལྷག་དཀར་སྲུང་བརྩི་ཞུ་ཡ་བྱས་ཨ་ནི་བོད་གཞས་དེ་ལ་དོ་སྣང་ཞེ་པོ་ཅིག་ཆེ་རུ་འགྲོ་ལྷག་པར་དུ་གཞོན་སྐྱེས་ཚོའི་ངོས་ནས་ད་ས་གནས་མང་པོ་ཅིག་ལ་གུས་ལྷག་དཀར་གི་ཉིན་མོ་དེ་བོད་གཞས་འཁྲབ་པ་དེ་འདྲ་ཡོང་གི་འདུག་དེ་ཅིག་ད་བཟང་ཕྱོགས་ཅིག་ད་རེད་དེ་ཡིན་ནའི་ཁྱེད་རང་གི་ངོས་ནས་ཅིག་བོད་པའི་གི་སྲོལ་རྒྱུན་གྱི་གཞས་དེ་ཚོ་དོ་སྣང་བྱེད་དགོས་གལ་ཆེ་ལོས་རེད་གཟིགས་ཀྱི་འདུག།
ལྷག་དཀར་གྱི་ཡང་ད་ཐོག་མ་དར་ཡོང་དུས་བོད་ནས་ཚུར་དར་ཡོང་རེད་ཨ་ནི་ཀུན་སློང་ཀུན་སྤྱོད་བཟང་པོ་ཞེ་པོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ལྷག་དཀར་གྱི་ཉིན་མོ་དེ་ཧ་ལས་པ་གི་རྩ་ཆེན་པོ་དང་ཨ་ནི་གལ་ཆེན་པོ་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ད་ང་ཙམ་མ་རེད་བོད་པ་ཚང་མའི་རེད་བ་ལ་ཡིན་ནའི་རེད་ད་ཨང་ང་རང་ཚོ་གི་སྤྱི་ཚོགས་ལ་ཡ་ཨ་ནི་ཁྲ་ཆེ་བེ་ཅི་ད་ཟང་ངི་ཟིང་ངི་མང་པོ་ཡོད་དུས་ག་ལ་སྙིང་རྗེ་ཨ་ནི་མི་མང་ཚོ་གི། ལག་པ་སྙོབ་ཆོག་ཆོག་ག་རེ་ཡོད་པ་དེ་ཨ་མང་བ་དོ་སྣང་ཡོང་གི་རེད་བ་ལ་ང་ཚོ་སྲོལ་རྒྱུན་གི་ཅིག་གཞས་དང་ཞབས་བྲོ་དེ་ཚོ་ལྷག་དཀར་ལ་འཁྲབ་ཡག་གི་བྱས་པ་ཡིན་ན་དཀའ་ལས་མང་པོ་རྒྱག་དགོས་གི་འདུག་བོད་གཞས་སྲོལ་རྒྱུན་གི་གཞས་ཅིག་བཏང་གི་འདུག་ན་དེ་ལ track སློང་གི་འདུག་སློང་ནས་རག་གི་མི་འདུག་ཨ་ནི quality ཡག་པོ་མི་འདུག་དེ་གིས་ཨ་ནི། ཏི་སི་ཐ་ང་རང་ཚོ་གི་སྲོལ་རྒྱུན་གང་ལ་ཡ་དཔལ་འབྱོར་དང་མཐུན་རྐྱེན་རོགས་རམ་དང་གང་ཅིའི་ཐོག་ནས་དཔེ་དཀོན་པོ་རེད་ང་ཚོ་གི་སྤྱི་ཚོགས་ནང་ལ་ལོ་སར་གཏང་གི་ཡོད་ན་རོ་ཨ་ནི་དེང་དུས་ཀྱི་གཞས་གཏང་མཁན་དང་དེ་འདྲས་ཡིན་པ་ཡིན་ན་གནམ་གྲུ་འགྲོ་སོང་ཨ་ནི་ཞབས་གླ་ཚང་མ་ཡོད་རེད་ང་ཚོའི་གི་སྲོལ་རྒྱུན་གི་གཞས་གཏང་མཁན་ལ་གཞས་གཅིག་གཉིས་གཏང་རོགས་བྱེད་ཨ་ནི་དུས་ཚོད་མེད་རོ་ཨ་གླ་ཆ་ག་གས་ཡོད་མ་རེད་རོ་ཨ་ནུ་དེ་འདྲས་བྱས་ནས་ང་ད་སོ་སོ་གི་མི་གི་རོ་ཨ་སོ་སོ་གི་རིག་གཞུང་ལ་ཆེ་མཐོང་མེད་པ་དེ་དངོས་སུ་དེ་བོ་དཔེ་རེད་རོ་ཨ། ཨ་ནི་ཉམས་འགྲོ་གི་འདུག་བ་ལ་དེ་གི་ད་ང་ཚོ་ལྕགས་ཟམ་པ་གི་ངོས་ནས་སྔོན་མ་སྒོར་གཞས་དེ་དང་པོ་དར་བའི་སྐབས་ལ་ང་ཚོའི་གི་སྒོར་གཞས་གི CD ཅིག་བཟོས་ཡིན་དེ་གཞས་ཐམས་ཅད་མཁྱེན་པ་དང་གངས་ཅན་བོད་ཀྱི་བསྟན་པ་ད་དེ་ཚོགས་པ་ག་བ་ག་ས་ལ་བཏང་གི་འདུག་འགོ་བཙུགས་དུས་ག་ལ་ཁོ་རང་ཚོ་གི་སྲོལ་རྒྱུན་གི་གཞས་ལ་དོ་སྣང་ཡོད་མཁན་དང་བོད་པའི་གི་རིག་གཞུང་དང་ཨ་ནི་གོམས་གཤིས་དང་དེ་ཚོ་ལ་ཧ་གོ་མཁན་དེ་ཚོ་གི་གཞས་མགོ་བཙུགས་ཏེ་དེ་ནས་མགོ་བཙུགས་ཀྱི་འདུག་གཞུག་གུ་སྐྱེལ་ཏེ་དེ་ནས་གཞུག་གུ་སྐྱེལ་གྱི་འདུག་ཡག་པོ་འདུག་ལགས། ཨ་ནི། ངེད་ཀྱི་བོད་གཞུང་ཟློས་གར་གྱི་འགན་འཛིན་དང་ལས་བྱེད་ཚང་མ་ལ་ཡང་ཞུས་ཡིན་ང་ཚོས་ཀྱི་འབའ་གི་གཞས་དང་ཀོང་པོའི་གཞས་དང་ཁམས་གཞས་དང་སྟོད་གཞས་མངའ་རིས་ཚང་མས་ཀྱི་གཞས་དེ་ཚོ Track ནང་ལ་དེ་འདྲའི་བཏང་ཆོག་ཆོག་དང་དེ་འདྲའི་ཡོད་པ་ཡིན་ན་ཨ་ནི་ང་ཚོ་ལ། ཕན་ཐོགས་ཡོང་ས་རེད་ཟེར་ཨ་ནི་ཁོང་རྣམ་ཚོ་གིས་འདི་གང་ལ་ཡག་ཡིན་ད་ཡིན་དེ་འདྲ་ཐབས་ཤེས་བྱེད་ཀྱི་ཡིན་གསུང་གི་འདུག་ཡོད་རྒྱུ་ད་ཟློས་གར་ཁག་ཅིག་གི་ཡོད་རེད་དེ་ཨ་ནི་མི་མང་ཚོ་གིས་མང་ཆེ་བ་ད་སྲོལ་རྒྱུན་མིན་པ་དང་དེང་སང་གི་དེ་འདྲའི་ཅིག་འདུག་ཨ་དེ་འདྲའི་བཏང་ཡག་སྤྱི་བཏང་གི་ང་ཚོའི་གི་ལྷག་དཀར་གི་གཞས་དེ་ཚོ་སོ་སོའི་ཁ་ནས་བཏང་རྐང་པས་གི་རྡོག་སྒྲ་སྒྲིག། འདི་ང་རང་ཚོ་སྔོན་མ་ཕ་མའི་སྐབས་ཀྱི་ཨ་ནེ་འདི་དུས་ཆེན་སྲུང་བརྩི་བྱེད་སྟངས་རེད་བ་ལ་འོ་འདི་ཚོ་གང་ལ་ཏོག་ཙམ་དོ་སྣང་བྱེད་པ་ཡིན་ན་སོ་སོ་གི་འཁྲབ་པ་ཡིན་ནས་ལགས་དངོས་གནས་སེམས་ལ་བདེ་སྐྱིད་ཡོང་ཡ་དང་ཨ་ནེ་སྤྲོ་སྣང་ཡོང་ཡ་དང་དེ་ཚོ་མང་བ་ཡོང་གི་རེད་བསམ་ང་ཚོ་ཕ་མ་སྐབས་ཀྱི་བོད་ནས་ཚུར་ཡོང་དུས་ག་ལ་དཀའ་ངལ་ཆེན་པོ་ཞེ་པོ་གང་ལ་ཡོད་རེད་དེ་ཁོང་རྣམ་ཚོ་གི་གཞས་དེ་འདྲས་བཏང་དེ་འདྲས་བྱེད་དུས་ག་ལ་སེམས་ནང་ལ་བདེ་སྐྱིད་ཀྱི། ཚོར་བ་ཤུགས་ཆེན་པོ་ཞེ་པོ་ཅིག་དང་ཨ་ནི་དེ་འདྲའི་དཀའ་ངལ་ཆེན་པོ་དེ་ཚོ་ཚང་མ་ཨ་ནི་སེལ་ཐུབ་ཡག་གི་དེ་འདྲའི་ཨ་ནི་གཞས་ཀྱི་ཚིག་དང་གདངས་ཀྱི་ནུས་པ་ཡོད་རེད་བ་ལ་དེང་སང་གི་ད Tape record བཏང་བྱས་ཨ་ནི་འཁྲབ་ཨ་ནི་སྨན་ཁང་ལ་མར་སོང་ན་སྦྲིད་སྨན་རྒྱབ་བཞག་པ་འདྲ་བོ་རེད་ད་བོ་དེང་སང་ཕྲུ་གུ་སྐྱེ་དུས་ག་ལ་ན་ཚ་བཏང་དགོས་མི་འདུག་ཨ་སྦྲིད་སྨན་རྒྱབ་ཨ་ནི་ཚོར་བ་མེད་རྒྱུ་འདི་འདྲ་བོ་འདྲ་བོ་ཞིག་མཐོང་གི་འདུག་ལ་འོང་ད་དེ་ང་རང་ཚོ་གི་དོ་སྣང་བྱེད་དགོས་ཡ་དང་ཨ་ནི་གཟབ་གཟབ་བྱེད་དགོས་ཡ་ཅིག་གནད་འགག་མཐོང་གི་འདུག་གཞས་འཁྲབ་དགོས་ཀྱི་རེད་གསར་པ་དགོས་ཀྱི་རེད། ཡིན་ནས་རྙིང་པ་བརླག་བཅུག་རྒྱུ་ཡོད་མ་རེད་བསམ་གི་འདུག་ལགས་འོ་ལགས། ལགས་ལགས་སོ་ཐུགས་རྗེ་གནང་ཀ་ལི་ཧྥོ་ནི་ཡ་ལ་བཞུགས་མཁན་ལྕགས་ཟམ་བོད་ཀྱི་ལྷ་མོ་གླུ་གར་ཚོགས་པའི་འགན་འཛིན་ཚེ་རིང་དབང་མོ་ལགས་དུས་ཚོད་བཏོན་གནང་ནས་ང་ཚོར་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང། ཐུགས་རྗེ་གནང་རིན་ཆེན་ལགས།
རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། བཅར་འདྲི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་སུ་ཨ་མི་རི་ཀའི་ཨེམ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་བོད་ཀྱི་ཚན་རིག་ལས་འཆར་ཁང་གིས་དགེ་འདུན་པ་དང་བཙུན་མ་དྲུག་ཅུ་ཙམ་ལ་ཚན་རིག་ཞིབ་འཇུག་གི་སྦྱོང་བརྡར་དང་ཡིག་སྒྱུར་གྱི་ཟབ་སྦྱོང་གནང་བཞིན་འདུག་པ་དེའི་ཐད། ཨེམ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ལྷོ་ཕྱོགས་ཁུལ་དུ་ཡོད་པའི་འབྲས་སྤུངས་བློ་གསལ་གླིང་གི་སྒོམ་སྒྲུབ་དང་ཚན་རིག་བསྟི་གནས་ཁང་དུ།
ཨ་མི་རི་ཀའི་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་བོད་ཀྱི་ཚན་རིག་ལས་རིམ་གྱི་དགུན་ཁའི་ལས་འཆར་ཚན་རིག་ཞིབ་འཇུག་གི་སྦྱོང་བརྡར་དང་ཡིག་སྒྱུར་གྱི་ཟབ་སྦྱོང་དེ་བཞིན་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་མགོ་འཛུགས་གནང་ནས་ད་ལྟ་ཟབ་སྦྱོང་གནང་མུས་ལ་སོང། ཚན་རིག་ཞིབ་འཇུག་སྦྱོང་བརྡར་གྱི་དགོས་པ་དང་དམིགས་ཡུལ་སོགས་ཀྱི་ཐད། ཨི་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཀྱི་ཚན་རིག་ལས་རིམ་གྱི་འབྲེལ་མཐུད་པ་ལ་བཀའ་འདྲི་ཁག་ཅིག་ཞུ་གི་ཡིན། ཨེ་ནས་ཨ་མི་རི་ཀའི་ཨི་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཀྱི་ཚན་རིག་ལས་རིམ་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་གནང་ཨེ་ནས་བཀྲ་ཤིས་བདེ་ལེགས་ཞུས་པ་དང་སྦྲགས། ཐོག་མར་དེར་བཀའ་འདྲི་ཞུ་ཡ་ལ་ཨེ་ནས་ད་ལྟ་རྒྱ་གར་ལྷོ་ཕྱོགས་ཁུལ་ལ་ཨེ་ནས་ཨི་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་ཨེ་ནས་བོད་ཀྱི་ཚན་རིག་ལས་རིམ་གྱི་དགུན་ཁའི་ལས་འཆར་དེ་ཚེས་གཅིག་ནས་འགོ་འཛུགས་གནང་ནས་ད་ལྟ་འགྲོ་བཞིན་པ་ལ་སོང་ཙང་ཨེ་ནས་ཟབ་སྦྱོང་དེ་གནང་དགོས་པའི་དགོས་པ་དང་དམིགས་ཡུལ་སོགས་ཀྱི་ཐད་ལ་ཨེ་ནས་ངོ་སྤྲོད་བསྡུས་བསྡུས་ཞིག་གནང་རོགས་གནང།

ཁག་ནང་ལོགས་ལ་ཚན་རིག་གི་ལས་གཞི་ཞིག་འགྲོ་བཞིན་པ་རེད། ད་དགོན་སྡེ་གྲྭ་ཚང་མང་ཆེ་བའི་ནང་ལོགས་ལ་ད་ལྟ་ཚན་རིག་གི་ཁོ་རང་ཚོ་སྡེ་ཚན་ཁོ་རང་ཟུར་དུ་བཙུགས་རྗེས་ཨ་ནི་ལོ་འཁོར་མོ་ཡུག་ལ་དུ་ཚན་རིག་གི་སློབ་ཁྲིད་གནང་བསྡད་ཡོད་རེད་དགེ་འདུན་པ་ཚོ་ལའང་བཙུན་མ་ཚོ་ལ། དེའི་སྐབས་སུ་ད་སྤྱིར་བཏང་ད་ལྟ་དགོན་སྡེ་གྲྭ་ཚང་ནང་ལ་ཡོད་པའི་ནང་ལོགས་ནས་ད་ལྟ་བསྟན་འཛིན་རྒྱ་མཚོ་ཚན་རིག་གི་སློབ་གཉེར་བ་ད་ང་ཚོ་ཕར་ཨི་མོ་རི་ལ་སློབ་སྦྱོང་གནང་མཁན་དེ། དགོན་པ་སོ་སོའི་ནང་ལ་གྲངས་ཀ་ད་ཁ་ཤས་ལ་གཉིས་ཁ་ཤས་ལ་གསུམ་དེ་འདྲ་ཞིག་ནི་ཡོད་རེད། ཁོ་ཚོའི་གི་འགན་བཞེས་ནས་ད་ལྟ་སློབ་ཁྲིད་གནང་ཡ་དེ་འདྲ་ཞིག་ཡོད་རེད་དེ་མཉམ་དུ་ཨ་ནི་དགོན་སྡེ་གྲྭ་ཚང་སོ་སོའི་གི་ངོས་ནས་ཡང་ཁོ་ང་རང་ཚོ་མི་སྐྱའི་ནང་ལོགས་ནས་བོད་རིགས་ཚན་རིག་གི་སློབ་ཚན་ཐོན་པའི་དགེ་རྒན་དེ་འདྲ་གནང་ཚུགས་དགེ་རྒན་གནང་མཁན་དེ་འདྲ་ཡོད་རེད་ད་ང་ཚོའི་གི་ད་ལྟ་སྦྱོང་བརྡར་དེ་གི་དམིགས་ཡུལ་གཙོ་བོ་དེ་ད་ང་རང་ཚོ་དགེ་འདུན་པ་དང་བཙུན་མ་རང་ད་དུ་སློབ་ཁྲིད་གནང་ཐུབ་ཡ་དང་ད་ཚན་རིག་གི་ཞིབ་འཇུག་དེ་འདྲ་དང་མཉམ་དུ་མཉམ་ལས་གནང་ཐུབ་ཡས་དང་ཨ་ནི་བསྒྱུར་དེ་འདྲ་རྗེས་མ་ཚན་རིག་གི་ད་ཅིག་དེབ་ཡིན་ནའི་རེད་དུ་རྩོམ་ཡིག་ཡིན་ནའི་རེད་དེ་འདྲས་བསྒྱུར་ཐུབ་ཡས་དང་དེ་འདྲས་ཀྱི་དམིགས་ཡུལ་བཟུང་ནས་ད་ང་ཚོ་ད་ལྟ་རྒྱུན་སྐྱོང་གི་སྲ་བརྟན་གྱི་རིམ་པ་དེ་ནང་ལོགས་ལ་ད་གཙོ་བོ་འདི་ཚོ་གསུམ་དམིགས་ཡུལ་གཙོ་བོ་དེ་དམིགས་ས་གཙོ་བོ་དེ་ད་འདི་ཚོ་གསུམ་སྒང་ལ་ད་ལྟ་དམིགས་བསྡད་ཡོད་རེད་ད་དེ་འདྲས་ང་ཚོ་དབྱར་ཁ་གི་རིང་ག་ལ། སློབ་ཁྲིད་རིག་པའི་གི་སྡེ་ཚན་འདི་ང་ཚོ་གསབ་སྦྱོང་འདི་གོ་སྒྲིག་ཞུ་གི་ཡོད་རེད། འདིའི་ནང་ལོགས་ལ་སློབ་ཚན་ད་མི་འདྲ་བ་ད་སྤྱིར་བཏང་ད་ལྟ་སློབ་ཁྲིད་རིག་པ་ཁོ་རང་སྒང་ལ་སྡེ་ཚན་གཅིག་ཡོད་རེད་འདིའི་གི་བདུན་གཅིག་རིང་ལ་དེ་འདྲའི་གི་སློབ་ཁྲིད་གནང་ཡས་དང། ཨ་ནི་དེའི་ཞོར་ལ་ད་ང་རང་ཚོ་ཨི་མོ་རི་ད་བོད་ཀྱི་ཚན་རིག་ལས་རིམ་གི་ནང་ལོགས་ལ་ད་སློབ་ཚན་གལ་ཆེ་གཙོ་བོ་བཞི་རེད། ཚན་རིག་གི་ལྟ་གྲུབ་ཚན་རིག་གི་ད་སྐྱེ་དངོས་ཚན་རིག་དངོས་ཁམས་ཚན་རིག་དབང་རྩ་ཚན་རིག་ཨ་ནི་འདི་ཚོའི་སློབ་ཚན་འདི་ནང་ལོགས་ལ་ད་ང་ཚོས་ཀྱི་མ་གོ་གཏིང་ཟབ་ཏུ་སློབ་ཚན་ཁྲིད་ཡས་རེད་དེ་འདྲའི་བྱས་ནས་གོ་སྒྲིག་ཅིག་ཞུ་གི་ཡོད་རེད་ཨ་ནི་དེའི་སྒང་ལ་ད་ང་ཚོ་ད་ལྟ་རྒྱུན་སྐྱོང་གི་ལས་རིམ་འདི་ནང་ལ་སློབ་ཚན་ཁྲིད་པ་གཅིག་དེ་ད་ལྟ་ནང་ཆོས་དང་ཚན་རིག་བར་ལ་འབྲེལ་བ་ག་འདྲས་ཡོད་མེད་དང་དེ་འདྲའི་གི་ཐོག་ནས་ཡང་ང་ཚོ་སློབ་ཚན་གཅིག་བཞག་ཡོད་རེད་འདི་ལ་ད Buddhism and Science Integration ལབ་ནས་དུ་བཞག་གནང་ཡོད་རེད་ད་འདིའི་ནང་ལོགས་ལ་གཙོ་བོ་དམིགས་ཡུལ་དེ་ད་ང་ཚོའི་གི་ནམ་རྒྱུན་ནང་ཆོས་གི་ནང་ལོགས་ལ་ད་ནང་པའི་གི་གཞུང་ནང་ལོགས་ལ་ཚན་རིག་གི་སྐོར་མང་པོ་ཡོད་རེད་ལབ་ནས་དུ་བཤད་བསྡད་ཀྱི་ཡོད་རེད་དེ་ད་དེ་འདྲ་གང་ཡོད་པ་དེ་ཚོ་དང་ད་ང་རང་ཚོ་ད་ལྟ་ནུབ་ཕྱོགས་གི་ཚན་རིག་དེ་ཚོ་བར་ལ་ཕར་ཚུར་ཕན་ཚུན་འབྲེལ་བ་བཏང་ཡས་ཡིན་ནའི་རེད་ཡང་ཕན་ཚུན་ཞིབ་བསྡུར་བྱེད་ཡས་ཡིན་ནའི་རེད་དེ་འདྲའི་སྒང་ལ་ཅི་ནས་ཡང་ནི་སློབ་ཚན་གཅིག་ཟུར་དུ་བཞག་ཡོད་རེད། ད་འདི་དབྱར་ཁའི་གི་རིང་དེ་རེད། ད་དགུན་ཁའི་གི་འདི་ལ་དམིགས་ཡུལ་གཙོ་བོ་དེ་ད་ལྟ་ཚན་རིག་གི་ཞིབ་འཇུག་གི་སྦྱོང་བརྡར་ཅིག་འདུག་གནང་འདི་ཡོད་རེད། ཨ་ནི་འདི་ཚར་བའི་རྗེས་ལ་ད་ནི་ཡིག་སྒྱུར་གྱི་ཟབ་སྦྱོང་ཞིག་ཡོད་རེད། ད་ཚན་རིག་གི་ཞིབ་འཇུག་གི་འདི་ནང་ལོ་ལ་གཙོ་བོ་དེ་ད་ང་ཚོ་ཚན་རིག་པ་ཅིག་གིས་ད་ཞིབ་འཇུག་ག་འདྲས་བྱེད་ཀྱི་ཡོད་མེད་ཨ་ནི་ཞིབ་འཇུག་གི་རྩོམ་ཡིག་ཅིག་དེས་ན། འདི་ནང་ལོ་ལ་ཆ་རྐྱེན་ག་རེ་ག་རེ་ཚང་དགོས་ཀྱི་ཡོད་མེད། ཨ་ནི། འདི་ནང་ལོ་ནས་ད། ཅིག་གྲངས་ཐོ་བསྡུ་དགོས་ཡ་ང་ཚོ་དབྱིན་ཇི་ནང་ལ་ཡིན་ན data བསྡུ་དགོས་ཡ་འདྲ་བ་དང་ཡང data འདི་ལ་ད་ཁོ། ཞིབ་བཤེར་དང་དཔྱད་ཞིབ་བྱེད་དགོས་ཡ་དང་དེ་འདྲས་ཀྱིས་ད་བརྒྱུད་རིམ་ཅིག་ཡོད་རེད་པ་འདི་ཚོ་ཆ་ཚང་ད་ལྟ་ང་ཚོ་དགུན་ཁའི་གི་ཞིབ་འཇུག་གི་ཚན་རིག་གི་སྡེ་ཚན་འདི་སྦྱོང་བརྡར་འདི་ནང་ལོ་ལ་འདི་ཚོ་སློབ་ཚན་འདི་ཁྲིད་དེ་གི་ཡོད་ལགས་འོང།
ལགས་འོང་ལགས་བྱས་ན་ད་གཅིག་གིས་ད་འདི་ནང་དུ་མཉམ་ཞུགས་གནང་མཁན་གྱི་ད་དང་ཚོ། དགེ་འདུན་པ་དང་བཙུན་མ་དང་ཚོ་ཨ་ནི་གཅིག་ག་ནས་ག་ནས་ཕེབས་གནང་ཡོད་ནམ་དང་ལྷོ་ཕྱོགས་གཅིག་པོ་ནས་ཡིན་པ་ཡིན་ན་ཡང་ཅིག་ས་ཁུལ་གཞན་པ་འདི་འདྲའི་ནས་ཕེབས་གནང་ཡོད་ན་ག་འདྲ་ཡིན་ན་ལགས། སྤྱིར་བཏང་ད་ལྟ་འདི་ནང་ལོ་ལ་ང་ཚོ་ད་ལྟ་རྒྱུན་སྐྱོང་གི་ལས་རིམ་འདི་གི་ནང་ལོ་ལ་ད་ལྟ

ལགས་འོང་ལགས་འོང་ལགས་འོང་དེ་ནས་ཀརྨ་ལགས་ད་ལྟ་གཅིག་ཀརྨ་ལགས་གོང་དུ་རོབ་ཙམ་ངོ་སྤྲོད་གནང་སོང་ད་ལྟ་གཅིག་ཡང་ཅིག་ཕ་གའི་སྦྱོང་བརྡར་དུག་གནང་མཁན་དང་ཟབ་སྦྱོང་གནང་མཁན་གཙོ་བོ་སུ་སུ་ཡིན་པ་ཡིན་ནམ། ལགས་འོང་ཨ་ནི་ད་རིང་གི་ཟབ་སྦྱོང་འདིའི་ནང་ལོ་ཨ་ད་ཚན་རིག་གི་ཟབ་སྦྱོང་ཞིབ་འཇུག་གི་ཟབ་སྦྱོང་སྦྱོང་བརྡར་འདིའི་ནང་ལོ་ལ་ད་རྐང་འགན་བྱེད་མཁན་ནམ་རྒྱུན་ནས་ང་ཚོ་ཨེ་མ་རི་དང་བོད་ཀྱི་ཚན་རིག་ལས་རིམ་གི་ནང་ལོ་ལ་ད་སྡེ་ཚན་ཁ་ཤས་ཡོད་རེད་དཔེར་ན་བཤད་ཤེ་ན་ཚན་རིག་གི་སྡེ་ཚན་དཔེར་ན་བཤད་ཤེ་ན་སྐྱེ་དངོས་ཚན་རིག་རེད་དངོས་ཁམས་ཚན་རིག་རེད་དེ་ག་ནང་བཞིན་དབང་རྩ་ཚན་རིག་རེད་ནི་ཚན་རིག་གི་ལྟ་གྲུབ་བྱས། ནི་དེ་ག་ནང་བཞིན་སློབ་ཁྲིད་རིག་པ་ད་ལྟ Pedagogy གི་སྡེ་ཚན་བྱས་དེ་ནི་ཚན་རིག་ཞིབ་འཇུག་གི་སྡེ་ཚན་ལ་ནི་སྡེ་ཚན་མ་འདྲ་བ་མང་པོ་ཡོད་རེད་དེའི་ནང་ལོ་ནི་ད་ལྟ་ཚན་རིག་ཞིབ་འཇུག་གི་རྐང་འགན་བྱེད་མཁན་རྒན་ལགས་སློབ་དཔོན་ཆེན་མོ་ད་ལྟ་གཅིག་ད་ལྟ་ང་རང་ཚོ་ཨེ་མ་རི་གི་སྐྱེ་དངོས།

གཙོ་བོ་དུས་རྒྱུན་ནས་ད་ལྟ་དེ་ཚན་རིག་ཞིབ་འཇུག་གི་ཨེ་མོ་རི་དང་བོད་ཀྱི་ཚན་རིག་ལས་རིམ་གྱི་ཚན་རིག་ཞིབ་འཇུག་དང་འབྲེལ་བའི་གི་ད་རྐང་འགན་བྱེད་མཁན་ཁོ་རང་གཉིས་ཆགས་བསྡད་ཡོད་རེད། ཨ་ནི་ཁོ་རང་གཉིས་དང་དེ་ཕེབས་ཡོད་རེད་དེའི་གི་མཉམ་དུ་ད་ལྟ North Western ཨ་རི་གི་ནུབ་བྱང་གཙུག་ལག་སློབ་གཉེར་ཁང་ནས་ཨ་ནི་སེམས་ཁམས་རིག་པ་གི་ཐོག་ལ་ད།

སུ་ལ་རེ་ནས་ཚང་མ་དེ་ལ་རིན་མེད་ཀྱི་ཐོག་ནས་ནི་ཞལ་ལག་ཕུལ་ཡས་ནས་རེད་འགྲུལ་བ་ལ་ལམ་གྲོན་གནང་ཡས་ནས་རེད་དེ་བཞུགས་ས་གནང་ཡས་ད་ཚང་མ་དེ་བྱས་ནས་ད་ལྟ་བར་དུ་ང་ཚོའི་གི་ད་ལྟ་ཟབ་སྦྱོང་ད་ལྟ་བར་དུ་ད་འགོ་བཙུགས་བ་ནས་བཞིན་ཉིས་སྟོང་བདུན་བརྒྱད་ནས་འགོ་བཙུགས་ནས་བཞིན་ད་ལྟ་བར་དུ་ད་དེ་འདྲའི་རིན་པ་མེད་པ་རང་ཐོག་ནས

ཚན་རིག་གི་ད་ལྟ་ཞིབ་འཇུག་གི་སྦྱོང་བརྡར་འདི་ད་ཕྱི་ཚེས་གཅིག་ནས་བྱས་ནས་བཅུ་བཞི་རེད་དེའི་ནང་ལོ་ནས་ད་ཉི་མ་གཉིས་གུང་གསེང་བར་ཕུད་ནས་ཉི་མ་བཅུ་གཉིས་ད་སྦྱོང་བརྡར་རང་ཐོག་ལ་འགྲོ་སོང་གནང་འདི་ཡོད་རེད་ད་འདིའི་གི་རྗེས་ལ་ཚེས་ཚེས་བཅོ་ལྔ་ནས་ཉི་ཤུ་བར་ལ་ཉིན་ཉིན་གྲངས་ལྔ་གི་རིང་ལ་ད་ད་ལོ་ད་ལོ་གསུམ་པ་ཆགས་འདི་གི་ཡོད་རེད་ཚན་རིག་གི་ཞིབ་འཇུག་སྦྱོང་བརྡར་ཡིན་ན་ཡ་རེད་ད་ད་ཡིག་སྒྱུར་གི། སྦྱོང་བརྡར་དེ་ཡིན་ནའི་རེད་གཉིས་ཀ་ལོ་གསུམ་པ་དེ་ཆགས་བསྡད་ཀྱི་ཡོད་རེད་ལོ་གསུམ་པ་རེད་མཐའ་མ་དེ་ཆགས་བསྡད་ཀྱི་ཡོད་རེད། ཡིག་སྒྱུར་གྱི་ཟབ་སྦྱོང་དེའི་ནང་ལོ་ལ་སློབ་ཁྲིད་གནང་མཁན་དེ་གཙོ་བོ་ད་ང་རང་ཚོ་ཕ་གི་ཨེ་མོ་རི་དང་བོད་ཀྱི་ལས་རིམ་གྱི་ནང་ལོ་གི་ད་ཨ་ད་ཕྱག་ལས་གནང་བཞིན་པའི་གི་ལོ་ཙཱ་བ་ཁོ་རང་ཚོ་གི་གནང་བསྡད་ཀྱི་ཡོད་རེད། ཨ་དེ་ཡི་མཉམ་དུ་ཨ་ནི་ང་རང་ཚོ་ཨ་ད་དཔེ་མཛོད་ནས་རེད་ཡ་དུ་བ་ནམ་གྱི་སྒྱུར་ཐོག་ལ་འདི་སུ་ད་ག་ལ་བ་ཉམས་མྱོང་ཡོད་དེ་བ་དེ་འདྲའི་གི་ང་ཚོ་གདན་ཞུས་གནང་ནས་སློབ་ཁྲིད་དེ་ནས་གནང་གི་རེད་ད་དེའི་ནང་ལོ་ནས་ད་ལྟ་ང་ཚོའི་གི་དམིགས་ཡུལ་གཙོ་བོ་དེ་ད་ཁོ་མ་འོངས་པ་ད་དགེ་འདུན་པ་ཚོ་དེ་རྒྱུན་སྐྱོང་གི་ལས་རིམ་ནང་ལོ་ལ་མཉམ་ཞུགས་གནང་མཁན་དགེ་འདུན་པ་ཚོ་རྗེས་མ་སུ་སུ་སུ་ད་ཅིག་འདི་འདྲའི་ང་ཚོ་གི་ལོ་རིམ་འདི་ཐོན་ནས་རྗེས་མ་སོ་སོ་སུ་དགོན་སྡེ་སོ་སོའི་ནང་ལོ་ལ་ད་སློབ་ཁྲིད་དང་འདི་འདྲའི་གི་འགན་བཞེས་པའི་སྐབས་སུ། ད་ང་ཚོའི་གི་བོད་པའི་གི་ད་ལྟ་བོད་ཡིག་ནང་ལོ་ལ་ཚན་རིག་གི་གནས་ཚུལ་དང་སྤྱི་བཏང་གི་ཡིག་ཆ་དང་སློབ་དེབ་རིགས་འདི་ཚོ་དཔེ་ཉུང་ཉུང་རེད་པ། དེ་ཡིན་དུས་ཁོ་ཚོ་ལ་རྒྱབ་རྟེན་གྱི་རམ་འདེགས་ཞུ་ཡས་ཀྱི་ཆེད་དུ་ཁོ་རང་ཚོ་ལ་ཨིན་ཇི་ཀྱི་ནང་ལོག་གི་ཡིག་ཆ་མང་པོ་ཅིག་ཀློག་དགོས་ཆགས་ཀྱི་ཡོད་རེད་པ། ཨ་ནི་དེ་མཉམ་དུ་སློབ་ཁྲིད་བྱེད་པའི་སྐབས་སུ་ཁོ་བསྒྱུར་དགོས་ཆགས་ཀྱི་ཡོད་དུས། འདི་འདྲའི་གི་བསྒྱུར་གྱི་ཉམས་མྱོང་མེད་པ་དང་ཡང་སྦྱོང་བརྡར་མེད་པ་ཡིན་ན་ཡང་རྗེས་མ་དཀའ་ངལ་ཅིག་འཕྲད་ཀྱི་རེད་བསམ་ནས་ང་ཚོས་གི་དམིགས་ཡུལ་འདིའི་ཐོག་ནས་ད་ད་ལྟ་སྦྱོང་བརྡར་དེ་ཕུལ་དེ་ཡོད་རེད་ད་འདིའི་ནང་ལོག་ལ་ད་ལྟ་དམིགས་བསལ་དེ་གཙོ་བོ་དབྱིན་ཇི་ནས་ང་ཚོ་བོད་ཡིག་ལ་རང་དམིགས་ཀྱི་རེད་ལྷག་པར་དུ་འདིའི་ནང་ཚན་ནས་ད་ལྟ་ཚན་རིག་དང་འབྲེལ་བ་ཡོད་ཆོག་གི་ཐ་སྙད་རེ་ཡིན་ནའི་རེད། དེ་འདྲའི་གི་ཐོག་ནས་ང་ཚོས་གི་ད་ལྟ་སྦྱོང་བརྡར་ཕུལ་ཡོད་དེ་འདིའི་སྒང་ལ་ཕུལ་དེ་ཡོད་ལགས།
ལགས་སོ་དེ་རིང་དུས་ཚོད་ཀྱིས་རྐྱེན་པས་བཀའ་འདྲི་ཞུ་མཚམས་ད་ག་བཞག་གི་ཡིན་ཨ་མི་རི་ཀའི་ད་ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོའི་བོད་ཀྱི་ཚན་རིག་ལས་རིམ་གྱི་འབྲེལ་མཐུད་པ་ཀརྨ་བསྟན་འཛིན་ལགས་ཨེ་ནི་ང་ཚོའི་ལས་རིམ་ནང་ཕེབས་པར་ཐུགས་རྗེ་ཆེ་གནང་ལགས། ཐུགས་རྗེ་གནང་ཚ་བ་ལགས་ཐུགས་རྗེ་ཆེ་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་བསྡུ་མ་ཞུ་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། Sweden གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས Sweden གྲོས་ཚོགས་སུ་བོད་དོན་དང་འབྲེལ་བའི་གྲོས་འཆར་གསུམ་བཏོན་གནང་འདུག་དེ་ཡང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། Sweden གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པས Sweden གྲོས་ཚོགས་སུ་བོད་དོན་དང་འབྲེལ་བའི་གྲོས་འཆར་ཨང་གཅིག་སྟོང་ལྔ་བརྒྱ་ཉི་ཤུ་རྩ་དགུ་དང་ཉིས་སྟོང་ཉིས་བརྒྱ་བཅུ་མེད་བདུན། ཉིས་སྟོང་བཞི་བརྒྱ་བཅུ་མེད་གཉིས་བཅས་བཏོན་གནང་བའི་ནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཡང་སྲིད་གནད་དོན་དང་སུའི་ཌེན་གཞུང་ནས་རྒྱ་ནག་གཞུང་མཉམ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་དང་བཙན་དབང་གིས་བོད་ཕྲུག་ཕ་མ་དང་ཁ་བྲལ་བཏང་ནས་གཏན་འཇགས་སློབ་གྲྭར་བཙན་ཁྲིད་བྱ་བཞིན་པའི་གནད་དོན། དེ་བཞིན་བོད་མིའི་སྐུ་ཚབ་དང་ལྷན་དུ་གྲོས་མོལ་སླར་གསོ་བྱ་རྒྱུར་འབྲེལ་མོལ་བྱ་དགོས་པ་དང་སུའི་ཌེན་གཞུང་ནས་ཡོ་རོབ་མཐུན་ཚོགས་དང་མཉམ་ལས་ཀྱིས་ཡོ་རོབ་མཐུན་ཚོགས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་བསྐོ་གཞག་གནང་ཕྱོགས་སྐོར་གྲོས་འཆར་གསུམ་དེའི་ནང་འཁོད་འདུག། ཧོང་ཀོང་གི་དམངས་གཙོ་དོན་གཉེར་འཐབ་རྩོད་པ་ཨེག་ནིས་ཆའོ་ཡིས་གཏའ་མ་བཞག་སྟེ་གློད་གྲོལ་བྱུང་བའི་ཁེ་ན་ཏྲར་བྲོས་བྱོལ་ཕྱིན་པས་ཧོང་ཀོང་གཞུང་གིས་ཁོ་མོ་ཕྱིར་ལོག་མ་བྱས་ཚེ་མི་ཚེ་གང་པོར་ཉེས་ཅན་དུ་བརྩིས་ནས་རྗེས་འདེད་གཏོང་རྒྱུ་ཡིན་པའི་ཉེན་བརྡ་བཏང་མིན་ལ་མ་ལྟོས་པར་རང་དབང་ལ་བཀག་སྡོམ་བྱས་པའི་དྲག་གནོན་དང་ས་གནས་སྲིད་གཞུང་གིས་ཞིབ་བཤེར་ཤུགས་ཆེ་བྱས་པའི་དབང་གིས་རང་ཡུལ་དུ་ཕྱིར་ལོག་བྱ་རྒྱུ་མིན་པ་བརྗོད་འདུག། བོད་མི་མང་སྤྱི་འཐུས་ཁག་སོ་སོས་རྒྱ་གར་གྱི་མཐོ་རིམ་མི་སྣ་མཇལ་འཕྲད་ཀྱིས་བོད་དོན་རྒྱབ་སྐྱོར་ཡོང་བར་ཞུ་སྐུལ་གནང་བཞིན་ཡོད་པ་རེད་འདུག་ཟླ་འདིའི་ཚེས་བཞི་རེས་གཟའ་ཟླ་བའི་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་བོད་དོན་ཞུ་སྐུལ་གྱི་ལས་རིམ་ཁག་དབུ་འཛུགས་གནང་སྟེ་ལྡི་ལི་ས་གནས་ཀྱི་གྲོས་ཚོགས་ཀྱི་ཚོགས་གཙོ་དང་འཐུས་མི། སྲིད་དོན་ཚོགས་པ་ཆེ་ཁག་གི་མི་སྣ་བཅས་དང་མཇལ་འཕྲད་གནང་སྟེ་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་གནང་འདུག་ནག་ནང་གི་ཕྱི་རྒྱལ་ཡུལ་སྐོར་བར་མཐོང་མཆན་ཞུ་མི་དགོས་པའི་འགྲུལ་བཞུད་ཆོག་པའི་སྲིད་ཇུས་གསར་པ་དེས་རྒྱ་ནག་ནང་ཕྱི་རྒྱལ་གྱི་ཡུལ་སྐོར་བ་མང་དུ་ཕྱིན་ཡོད་པའི་གནས་ཚུལ་ཐོན་འདུག་ཡང་རེས་གཟའ་མིག་དམར་ཏེ་ཕྱི་ཚེས་ལྔ་ཉིན་རྒྱ་ནག་གི་ཕྱི་དྲིལ་ལས་ཁུངས་ཀྱིས་མཐོང་མཆན་ཝི་ཛཱ་ཞུ་མི་དགོས་པའི་སྲིད་ཇུས་དེའི་ཐོག་ནས་རྒྱ་ནག་ནང་ཕྱི་ནས་ཡུལ་སྐོར་བ་ཡོང་མིའི་ཐོག་གྲུབ་འབྲས་གསལ་པོ་ཐོན་ཡོད་པ་དང་དེའི་ཐོག་ནས་ཡུལ་སྐོར་བ་ཚོ་འགྲོ་སྐྱོད་ལས་སླ་རུ་གཏོང་ཡོད་པ་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱིས་འགྲེལ་བརྗོད་བྱས་འདུག། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་བསྲིང་ཞུས་ཟིན་པ་ཡིན། ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན